in Tibetan། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཤར་ཕྱོགས་ཁུལ་ནང་བོད་མི་སྐྱོ་བ་ལ་རོགས་པ་བྱ་མཁན་དང་རྒྱུན་དུ་བོད་མིའི་སྤྱི་ཚོགས་ལ་ཞབས་ཞུ་གནང་མཁན་བོད་པའི་བུད་མེད་སྤུན་མཆེད་གཉིས་རྒྱ་ནག་གི་ཉེན་རྟོག་པས་བཀག་ཉར་བྱས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།
རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་ལ་རྒྱལ་ས་ལྷ་ས་ཁུལ་དུ་དམ་བསྒྲགས་ཞིབ་བཤེར་ཤུགས་ཆེར་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ལ་དྭགས་ཀླུ་དཀྱིལ་དགའ་ལྡན་དར་རྒྱས་གླིང་དགོན་པ་རུ་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་མའི་ལམ་གྱི་སྲིད་བྱུས་དེར་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་ཡིན་ཞེས་འགྱུར་བ་བཏང་ཆོག་ཆོག་མེད་པར་མ་འོངས་པར་ཡང་སྔ་མའི་བརྒྱུད་རིམ་ཇི་བཞིན་མང་མོས་འོས་བསྡུ་ལས་རིམ་གྱི་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་པ་མ་རེད་ཅེས་གསལ་སྟོན་གནང་ཡོད་པའི་སྐོར་ཞིག་དང། དེ་ནས་ཆུ་བཞི་གངས་དྲུག་ཅེས་པའི་གློག་བརྙན་གསར་པ་འགྲེམས་སྟོན་འདུ་འཛོམས་ཤིག་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་འཚོགས་ཡོད་པའི་སྐོར། ནིའུ་ཡོག་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་ནང་མི་གི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་ཤར་ཕྱོགས་ཁུལ་ནང་བོད་མི་སྐྱོ་བ་ལ་རོགས་པ་བྱ་མཁན་དང་རྒྱུན་དུ་བོད་མིའི་སྤྱི་ཚོགས་ལ་ཞབས་ཞུ་གནང་མཁན་བོད་པའི་བུད་མེད་སྤུན་མཆེད་གཉིས་རྒྱ་ནག་གི་ཉེན་རྟོག་པས་བཀག་ཉར་བྱས་བཞག་དེ་ཡང Tibet Watch འམ་བོད་གནས་ལྟ་ཞིབ་ཁང་ཟེར་བས་ཕྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་གནས་ཚུལ་སྤེལ་བ་ལྟར་ན། བོད་མི་མཚོ་མོ་ལགས་དང་ཉི་སྒྲོན་ལགས་ཟེར་བ་སྤུན་མཆེད་གཉིས་ནི། ཁོང་གཉིས་གནས་སྡོད་བྱས་ཡུལ་གྲོང་གསེབ་དེའི་ནང་མི་སྐྱོ་བ་དང་རོགས་པ་དགོས་ངེས་ཅན་རྣམས་ལ་རོགས་སྐྱོར་བྱེད་མཁན་དེ་འདྲ་ཡིན་པ་དང་ཁོང་གཉིས་ཀྱིས་སྤྱི་ཚོགས་བརྒྱུད་ལམ། WeChat། སྐད་འཕྲིན་ཐོག་ཚོགས་སྡེ་ཁག་ཏུ་མང་ཚོགས་ཀྱི་ཁྲོད་རྣམ་དཀར་དགེ་བའི་ལས་ལ་ཞུགས་དགོས་པའི་འབོད་སྐུལ་བརྡ་ལན་ཞིག་བཞག་པ་ལ་བརྟེན་ནས་ཉེ་སྔོན་ཕྱི་ཟླ་བཅུ་པའི་ཚེས་ཉེར་གསུམ་ཉིན་ཁོང་གཉིས་འཛིན་བཟུང་བཀག་ཉར་བྱས་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་བཞག། རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་པའི་བོད་ཀྱི་ཁམས་ཁུལ་གྱི་སེ་ཆེན་རྫོང་ཁོངས་ཀྱི་སྐར་ཆེན་ཤང་ནས་ཡིན་པ། བུད་མེད་མཚོ་མོ་ལགས་དང་ཉི་སྒྲོན་ལགས་སྤུན་མཆེད་གཉིས་པོ་ནི་ནང་ཆོས་ལ་དད་གུས་ཆེན་པོ་ཡོད་མཁན་དེ་འདྲ་ཡིན་པ་དང་ཁོང་གཉིས་འཛིན་བཟུང་བཀག་ཉར་མ་བྱས་པའི་གོང་དུ་ཁོང་གཉིས་ཀྱིས་སྤྱི་ཚོགས་ནང་ལ་དྭང་བླངས་ཀྱི་ཐོག་ནས་མི་སྐྱོ་བ་དང་རོགས་པ་དགོས་ངེས་ཅན་རྣམས་ལ་རོགས་སྐྱོར་བྱེད་ཀྱི་ཡོད་པ་རེད་འདུག་ཁོང་གཉིས་འཛིན་བཟུང་བྱས་ནས་སེར་ཤུལ་རྫོང་གི་བཀག་ཉར་ཁང་དུ་བཀག་ཉར་བྱས་པ་ནས་བཟུང་ད་བར་ཁོང་གཉིས་ཀྱི་སྐོར་གནས་ཚུལ་དང་གནས་སྟངས་ག་འདྲ་ཡོད་མེད་ཞིབ་ཕྲ་ཤེས་རྟོགས་གང་ཡང་མེད་པ་རེད་འདུག Tibet Watch འམ་བོད་དོན་ལྟ་ཞིབ་ཁང་ལ་འབྲེལ་ཡོད་ཀྱི་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན། ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་ནང་ཆོས་ལུགས་དང་འབྲེལ་བའི་བྱེད་སྒོ་ཐོག་དམ་དྲག་ཤུགས་ཆེ་བྱེད་བཞིན་པའི་ཐོག་སྐར་ཆེན་ཤང་ཁུལ་གྱི་གནས་སྡོད་བྱེད་བཞིན་པའི་བོད་མི་མང་པོ་ཞིག་ས་གནས་ཉེན་རྟོག་ལས་ཁུངས་སུ་བསྐོངས་ཏེ་ཁོང་ཚོས་ཆོས་ལུགས་ཀྱི་བྱེད་སྒོ་སྤེལ་གྱི་ཡོད་མེད་སྐོར་དྲི་རྩད་ནན་པོ་བྱེད་བཞིན་ཡོད་འདུག། ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན། རྒྱ་ནག་གི་གཞུང་འཛིན་དམར་ཤོག་ཚོགས་པས་ཁྲིམས་གཞི་གསར་པ་ཞིག་གི་གསལ་བསྒྲགས་བྱས་ཡོད་པ་དེའི་དམིགས་ཡུལ་ནི་སྤྱི་ཚོགས་ནང་ཆོས་ལུགས་ཀྱི་བྱེད་སྒོའི་ཐོག་སྟངས་འཛིན་བྱ་ཆེད་ཡིན་པ་དང། ཁྲིམས་གཞི་དེའི་ནང། རྒྱ་ནག་གི་ཆོས་ལུགས་དང་འབྲེལ་བའི་འཛིན་སྐྱོང་སྡེ་ཚན་གྱི་བཀའ་འཁྲོལ་མེད་པར་མི་སྒེར་པ་དང་སྤྱི་ཚོགས་གང་རུང་གིས་དྲ་རྒྱའི་ཐོག་ནས་ཆོས་ལུགས་ཀྱི་བྱེད་སྒོ་གོ་སྒྲིག་དང་ལས་དོན་རྩ་བ་ནས་སྤེལ་མི་ཆོག་པ་བཀོད་ཡོད་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་ལ། རྒྱལ་ས་ལྷ་ས་ཁུལ་དུ་དམ་དྲག་ཞིབ་བཤེར་ཤུགས་ཆེ་བྱེད་བཞིན་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པའི་དུས་མཆོད་དང་བོད་ནང་དགའ་ལྡན་ལྔ་མཆོད་ཉིན་དང་བསྟུན་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་བོད་མི་ཚོ་གཙུག་ལག་ཁང་དང་ཕོ་བྲང་པོ་ཏ་ལ་སོགས་སུ་མཆོད་མཇལ་བྱེད་མ་བཅུག་པར་མི་མང་བཙན་ཐབས་ཀྱིས་བཀག་འགོག་བྱས་ཡོད་པ་མ་ཟད་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་མང་དག་ཅིག་ཆེད་འཛུགས་ཀྱིས་མཇལ་སྐོར་བ་ཚོ་ཞིབ་བཤེར་དང་མི་མང་འདུ་འཛོམས་ཀྱི་མཁའ་དབྱིངས་སུ་མི་མེད་ལྟ་ཞིབ་མཉེན་ཆས་ཆེད་གཏོང་གིས་ལྟ་རྟོག་དང་མི་མང་ཁྲོད་དྲག་ཆས་དམག་མི་དང་ཉེན་རྟོག་པ་སོགས་བཏང་སྟེ་བཙན་ཤེད་ཀྱིས་ས་གནས་ཁག་ཅིག་ཏུ་མི་མང་འདུ་འཛོམས་བྱེད་མི་བཅུག་པ། སོགས་ཀྱིས་དམ་དྲག་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ལྷ་ལྡན་གཙུག་ལག་ཁང་དུ་མི་མང་མཆོད་མཇལ་ཆེད་གཏོང་མིན་གྱི་གསལ་བསྒྲགས་སོགས་གང་ཡང་མ་བྱས་པར་བཀག་འགོག་བྱས་སོང་ལ་གཙུག་ལག་ཁང་གི་ཐང་དཀྱིལ་ཚང་མ་ཉེན་རྟོག་པ་དང་དམག་གིས་བསྐོར་ནས་ཡོད་པ་མ་ཟད་གཙུག་ལག་ཁང་གི་ཐོག་ཁར་དམག་མིས་མེ་མདའ་བཟུང་ནས་སྐོར་སྲུང་བྱས་ཡོད་པ་མཐོང་རྒྱུ་ཡོད་སྐོར་བརྗོད་བྱུང་ལ་ཡང་འབྲེལ་ཡོད་གཞན་ཞིག་ནས་ར་མོ་ཆེ་གཙུག་ལག་ཁང་གཙོས་ཉེ་འཁོར་དགོན་སྡེ་ཆུང་ཁག་ལ་མཆོད་མཇལ་གཏོང་གི་ཡོད་ན་ཡང། མི་དམངས་འདུ་འཛོམས་བྱེད་མི་བཅུག་པ་ཉེན་རྟོག་པས་མི་དམངས་ཀྱི་བར་མཚམས་བཅད་ནས་ཉུང་ཙམ་བྱས་ཏེ་བཏང་བྱུང་ལ་དེ་མིན་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་ནས་ལུས་བཤེར་དང་ཁ་པར་སོགས་སྔོག་བཤེར་བྱེད་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། བོད་ཟླ་བཅུ་པའི་ཚེས་ཉིས་རྩ་ལྔ་དགོང་མོ་བོད་ཀྱི་ས་ཁུལ་ཡོངས་ནས་དགའ་ལྡན་ལྔ་མཆོད་ཆེན་མོ་མི་དམངས་རང་བཞིན་གྱི་ངོས་ནས་གཞི་རྒྱ་ཆེན་པོས་སྲུང་བརྩི་གནང་ཡོད་པ་དང་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ཉེ་བའི་ཉིན་ཤས་ནས་བཟུང་དགའ་ལྡན་ལྔ་མཆོད་རིང་ལྷ་ས་ཁུལ་གྱི་འགྲིམ་འགྲུལ་ཁག་ཅིག་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་བཀག་འགོག་བྱ་རྒྱུའི་གསལ་བསྒྲགས་སྤེལ་ཡོད་པ་རེད་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ད་ནུབ་ལྷ་སའི་གཙུག་ལག་ཁང་དུ་མི་དམངས་བཀག་འགོག་དང། ཉེན་རྟོག་པ་དང་དྲག་ཆས་དམག་མིས་བསྐོར་ཡོད་པའི་བརྙན་ཁག་ཅིག་འབྱོར་བའི་ནང་ཉེན་རྟོག་པ་ཚོས་མི་མང་འདུ་འཛོམས་ཁྲོད་གློག་འོད་ཆེན་པོ་ཞིག་སྤར་བཞིན་འདུ་འཛོམས་བྱེད་མི་ཆོག་པར་ཐད་ཀར་ལམ་ཁ་བརྒྱུད་འགྲོ་དགོས་པའི་བཙན་བཀའ་གཏོང་བཞིན་པ་མཐོང་རྒྱུ་འདུག་དགའ་ལྡན་ལྔ་མཆོད་ནི་རྗེ་ཙོང་ཁ་པ་ཆེན་པོ་མཆོག་རབ་བྱུང་བདུན་པའི་ས་ཕག་ལོ་སྟེ་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་དགུ་ཟླ་བ་བཅུ་པའི་ཚེས་ཉི་རྩ་ལྔ་ཉིན་དང་དགུང་གྲངས་དྲུག་ཅུ་རེ་གསུམ་པའི་སྟེང་དགོངས་པ་རྫོགས་རྗེས་ཀྱི་ལོ་རྗེས་མ་ཕྱི་ལོ་ཆིག་སྟོང་བཞི་བརྒྱ་ཉི་ཤུ་ཉིན་དེ་རང་ལ་དགའ་ལྡན་དགོན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས་གསང་བདེ་འཇིགས་གསུམ་དང་ཀྱེ་རྡོར། དུས་འཁོར་ཚེ་དཔག་མེད་ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེ་སྨིན་དྲུག་མཛད་པ་དང་མཉམ་དུ་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་པ་མང་པོས་ཆོས་ཀྱི་མཆོད་འབུལ་རྒྱ་ཆེ་མཛད་ནས་རྗེ་བདག་ཉིད་ཆེན་པོ་རྗེས་དྲན་མཛད་པ་ནས་བཟུང་དེང་སང་གི་བར་དུ་དགའ་ལྡན་ལྔ་མཆོད་ཆེན་མོ་ཞེས་བོད་ཡུལ་ཆོལ་ཁ་གསུམ་དུ་དད་ལྡན་མང་ཚོགས་ཀྱིས་མཆོད་པ་ཕུལ་བ་དང་ཕྱག་འཚལ་བ་བསྙུང་གནས་བསྲུང་བ་དམིགས་བརྩེ་མ་འདོན་པ་བཀའ་བོད་ལས་འཁྱིལ་བ་སོགས་ཆོས་ཀྱི་ཆོ་ག་རྒྱ་ཆེན་པོའི་སྒོ་ནས་རྗེས་དྲན་ཞུ་བའི་སྲོལ་དེ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུས་ཡོད།

རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་བོད་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་པའི་ཉིན་མོ་དེ་ཉིད་བོད་གངས་ཅན་ལྗོངས་གཙོས་ཧི་མ་ལའི་རི་རྒྱུད་དང་ས་གནས་གང་དུ་རི་བོ་དགེ་ལྡན་པའི་བསྟན་པ་དར་ཡོད་ན་དགའ་ལྡན་ལྔ་མཆོད་ཀྱི་ཉིན་མོ་ཞེས་བརྩི་སྲོལ་ཡོད། ལ་དྭགས་ཀླུ་འཁྱིལ་དགའ་ལྡན་དར་རྒྱས་གླིང་དགོན་དུ་ལ་དྭགས་ས་གནས་ཀྱི་དགོན་ཡུལ་གཞན་དང་མི་འདྲ་བའི་དམིགས་བསལ་དུ་དགོན་པར་བཞུགས་པའི་རྗེ་རིན་པོ་ཆེ་མཆོག་གི་སྐུ་གསུང་བྱོན་ཡོད་པ་དེ་ཉིད་དགོན་པའི་ཆོས་རར་གདན་ཞུས་ཀྱིས་དགའ་ལྡན་ལྔ་མཆོད་ཉིན་མོ་ཡུལ་མི་དང་ཉེ་འཁོར་གྱི་སློབ་གྲྭའི་སློབ་ཕྲུག་དང་མཉམ་དགེ་བ་སྲུང་བརྩི་བཅས་གནང་སོང། དགའ་ལྡན་ལྔ་མཆོད་ཉིན་མོའི་གལ་གནད་ཐོག་ཀླུ་འཁྱིལ་དགའ་ལྡན་དར་རྒྱས་གླིང་དགོན་གྱི་བླ་མ་ཁྲི་པ་དགེ་བཤེས་བློ་བཟང་དམ་ཆོས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་དོན་དུ།
བཞི་བརྒྱ་བཅུ་དགུ་ལོ། དེ་ནས་བསམ་བཞིན་དུ་ད་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན། བསྟན་དེ་བར་དོ། བསྟན་ལ་དེ་ནས། ལོངས་སྤྱོད་རྫོགས་པའི་སྐུ་མངོན་དུ་མཛད། འདུག་སྟེ་ཨ་རེ། བར་དོ་ལོངས་སྤྱོད་རྫོགས་པ་སྒྱུ་མའི་སྐུ་འོད་ཟེར་ཏེ། ཟེར་རེ། དེ་ནས་དེའི་རྗེས་ལ་ད་ཅིག། ཕྱི་ལོ་ཆིག་སྟོང་བཞི་བརྒྱ་ཉི་ཤུ། དེ་བར་གྱི་ལོ་ཁོང་གི་སློབ་མ་ཡོངས་རྫོགས་དགའ་ལྡན་དགོན་པ། འདུག་ཟེར་འཛོམས་མ་འཛོམས་ནས་དེ་ནས་དགའ་ལྡན་དུ་ད་ཁོང་དགོངས་རྫོགས་ཆེན་པོ་ཞིག་འདུག་ཟེར། གནང་བ་ཙང་དེ་ནས་བཟུང་དེ་དགའ་ལྡན་ལྔ་མཆོད་ཟེར་དེ་ད་དེ་རིང་བར་དུ་འདུག་ཟེར། ད་ཕྱོགས་མང་པོ་ཞིག་ལ་བརྩི་སྲོལ་འདུག་ཟེར་བྱུང་ཡོད་རེད།
དགོན་པར་རྗེ་རིན་པོ་ཆེ་མཆོག་གི་སྐུ་གསུང་བྱོན་མ་བཞུགས་ཡོད་པ་དེ་ཉིད་ཐོག་མ་བོད་ནས་གདན་ཞུས་ཡོད་པ་དང་དུས་གཅིག་ལ་དྭགས་སུ་གཱལ་གྱི་དམག་སླེབས་སྐབས་ཡུལ་མི་ཚང་མ་འགྲོ་དགོས་བྱུང་བའི་གནས་སྟངས་འོག་རྗེ་རིན་པོ་ཆེ་མཆོག་གི་སྐུ་དེ་གསུང་བྱོན་ཡིན་པའི་ཐོག་དགེ་བཤེས་བློ་བཟང་དམ་ཆོས་ལགས་ཀྱིས་དེ་ལྟར་གསུངས་བྱུང། དྲིན་ཅན་ཐང་ཟེར་ཐང་ཅིག་ཡོད་རེད། དེ་ལ་དཀོན་གཉེར་བཞི་རེ་བ། འདི་བར་བཞག་འདུག། ཕ་གི་ནས་དམག་ཡོང་བ་རེད་དམག་ཡོང་འདི་ག་ལ་ད་སྐུ་རྩ་ཆེན་པོ་ཡིན་འདི་ག་ལ་ཡང་རྐུ་མ་ཤོར་བ་ཉེན་ཁ་ཡོད་རེད་པ། དེ་ཡིན་སོང་ཙང་རྗེས་མ་ཡིན་ནི་དམག་ཚར་ནས་དཀོན་གཉེར་དེ་ཡར་ཞུ་གར་འགྲོ་འདུག། འགྲོ་དུས་ག་ལ། རྗེ་རིན་པོ་ཆེ་སྐུ་དེ་གིས་དྲིན་ཅན་བྱུང་ཟེར་གསུང་བྱོན་འདུག། དྲིན་ཅན་བྱུང། དགོན་པ་དེ་ལ་གསུང་བྱོན་འདུག་བ་དེ། སྐུ་དེ་མ་གཏོགས་ཕལ་ཆེར་མ་ཡིན་པར་བྱེད་སྟངས་ནི་རྟེན་བྱིན་ཅན་མང་པོ་ཡོད་རེད་ད་འཇིགས་བྱེད་དཔའ་བོ་གཅིག་པ་ཞིག་ཡོད་རེད་དེ་འཇིགས་བྱེད་དཔའ་བོ་གཅིག་པ་བཞག་ནས་ཤངས་ཁྲག་ཡོང་ནས

སྐྱོན་ཆ་མང་པོ་ཤོར་འདུག་ཨ་ལ་བདེ་སྡུག་དེ། འོ་དེ་འདྲ། ལོ་ལྟར་བོད་ཟླ་བཅུ་གཅིག་འགོ་བཙུགས་ནས་ལ་དྭགས་ཀྱི་ལོ་གསར་དེ་སྲུང་བརྩི་ཞུ་སྲོལ་ཡོད་དུས་བོད་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་དགའ་ལྡན་ལྔ་མཆོད་ཉིན་མོ་ནས་ལ་དྭགས་མི་མང་གིས་ཁོང་ཚོའི་ལོ་གསར་སྲུང་བརྩི་དེ་འགོ་འཛུགས་ཞུས་འདུག་ཀླུ་འཁྱིལ་ཡུལ་གྱི་འགོ་པ་ཚེ་རིང་འགྱུར་མེད་ལགས་ཀྱིས་ཀླུ་འཁྱིལ་ཡུལ་དུ་དགའ་ལྡན་ལྔ་མཆོད་དེ་ཉིད་དགོན་པ་དང་ཆ་ལ་དམིགས་བསལ་སྲུང་བརྩི་ཞུ་གི་ཡོད་པ་དང་འབྲེལ་འདི་ལྟར་གསུངས་བྱུང། དགའ་ལྡན་ལྔ་མཆོད་དེ་ང་ཚོའི་ལོ་གསར་གྱི་འགོ་འཛུགས་ཀྱི་དུས་ཆེན་ཁྱད་པར་ཅན་ཞིག་རེད་དེ་དུས་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཤར་ཙོང་ཁ་པ་ཆེན་པོ་ལ་མཆོད་འབུལ་གྱི་གླིང་མེ་ཕུལ་ནས་ང་ཚོའི་ལོ་གསར་འགོ་འཛུགས་ཀྱི་ཡོད་ང་རང་ཚོ་རྒྱལ་བ་ཙོང་ཁ་པའི་བསྟན་པ་ནང་འཕྲད་ཀྱི་མི་ལུས་རིན་པོ་ཆེ་ཐོབ་པ་དང་པོ་ང་རང་ཚོ་བསོད་བདེ་ཆེན་པོ་རེད་ཚོར་གྱི་འདུག་དེ་དང་མཉམ་ཀླུ་དགོན་དགའ་ལྡན་དར་རྒྱས་གླིང་དང་འབྲེལ་ཡོད་དུས་ང་ཚོ་དགའ་ལྡན་ལྔ་མཆོད་ཀྱི་ཉིན་མོ་དེ་སྔོན་མ་ནས་མུ་མཐུད་རྒྱས་པ་བརྩི་བཞིན་ཡོད་རེད། རྗེ་རིན་པོ་ཆེའི་སྐུ་གསུང་བྱོན་ང་ཚོའི་ཡུལ་ལ་བཞུགས་ཡོད་པར་ང་ཚོ་ཡུལ་ལ་མི་སུ་ཞིག་སྐྱེས་ན་རང་བཞིན་གྱིས་བསོད་བདེ་ཅན་ཞིག་རེད་བསམ་གྱི་འདུག་ང་ཚོར་རི་བོ་དགེ་ལྡན་པའི་བསྟན་པ་ནང་འཕྲད་ཀྱིས་ཁམས་གསུམ་ཆོས་ཀྱི་རྒྱལ་པོ་རྒྱལ་བ་ཙོང་ཁ་པ་ལ་ཞབས་ཕྱི་ཞུ་ཡས་ཀྱི་སྐབས་ཐོབ་པར་དགོན་པའི་དགོན་བདག་མངའ་རིས་རིན་པོ་ཆེ་ས་གནས་ལ་བཞུགས་མེད་ན་ཡང་ང་ཚོས་ཉམས་ཆག་མེད་པར་དེ་རིང་གི་ཉིན་མོ་དེ་སྲུང་བརྩི་ཞུས་ཏེ་ང་ཚོ་ཚང་མ་དུས་རྒྱུན་དུ་གྲ་སྒྲིག་ཨང་གསར་ཡོད། ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དགའ་ལྡན་ལྔ་མཆོད་ཉིན་མོ་དེ་ཉིད་སྔོན་མ་དང་མི་འདྲ་བའི་ཀླུ་འཁྱིལ་ཡུལ་ཉེ་སྐོར་དུ་ཆགས་པའི་ཡུལ་འདྲ་མིན་གྱི་སློབ་གྲྭའི་སློབ་ཕྲུག་སྐུ་ཚབ་བཞི་རེའི་བར་གཙོ་བོ་རྗེ་རིན་པོ་ཆེ་མཆོག་གི་སྐུ་ཚེ་ལོ་རྒྱུས་བོད་ཡིག་ལ་དྭགས་རིག་གཞུང་ཀླུ་འཁྱིལ་དགོན་པ་བཅས་དང་འབྲེལ་དྲི་ལན་འགྲན་བསྡུར་ཞིག་དགོན་པའི་ངོས་ནས་གོ་སྒྲིག་ཞུས་འདུག་དྲི་ལན་དེ་གོ་སྒྲིག་ཞུ་དགོས་པའི་རྒྱུ་མཚན་དུ་དགོན་པའི་བླ་མ་ཁྲི་པ་དགེ་བཤེས་བློ་བཟང་དམ་ཆོས་ལགས་ཀྱིས་གསུངས་དོན་དུ། དྲི་བ་དྲིས་ལན་བྱེད་ཡག་དེ་སྔ་མ་བསྡུར་དུས་མར་ཐོག་འདི་འདྲའི་རྒྱ་ཆེན་པོ་ཡོད་མ་རེད། སྔ་མ་ཡིན་ན་རྗེ་རིན་པོ་ཆེ་སྐུ་དེ་ཡ་གི་ཡི་དགོན་པའི་ཐོག་ཁ་ལ་གདན་འདྲེན་ཞུ་ཡང་རྗེ་རིན་པོ་ཆེ་ཐང་ག་ཆུང་ཆུང་བྱས་ཏེ་བཤམས། དེ་རིང་སྡོམ་པ་ཞིག་འདོན་སོགས་དེ་ཆ་ཚང་བྱས་ནས། ད་མི་མང་ལ་ནང་ཆོས་ངོ་སྤྲོད་ཅིག་བྱས་རྗེ་རིན་པོ་ཆེའི་རྣམ་ཐར་དང་དེ་འབྲེལ་ཞིག་བཤད་ནས་བཀྲོལ་འགྲོ་དགོས་ལ། རྗེ་རིན་པོ་ཆེའི་དུས་ཆེན་ཁྱད་པར་ཅན་ཉིན་མོ་དེ་ལ་རྗེ་རིན་པོ་ཆེ་གི་རྣམ་ཐར་བཤད་དགོས་དགོས་པ་རེད། རྗེ་རིན་པོ་ཆེ་དེ་ནི་ཡོན་ཏན་བརྗོད་དགོས་པ་རེད། ཁོང་གི་བཀའ་དྲིན་དང། ཁོང་གི་ད་དྲིན་མཇལ་ཆ་ལ། ང་རང་ཚོ་ཡིས་ད། རྗེ་རིན་པོ་ཆེ་ཁོང་ཨ་ནས་དཔེར་འཛམ་བུ་གླིང་ལ་ཕེབས་པའི་ཕེབས་སྐོར་དང་ད་ཅིག་དེའི་ཐོག་ལ་ངེས་པར་དུ་བཤད་དགོས་དགོས་པ་རེད། གང་ཡིན་ཟེར་ན་ད།

མང་མོས་འོས་བསྡུ་ལས་རིམ་གྱི་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་པ་མ་རེད་ཅེས་གསལ་སྟོན་གནང་ཡོད་པའི་ཐད་གསར་འགོད་པ་བློ་བེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
རྒྱ་གར་དུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཡིག་ཚང་གསར་པ་དེ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བརྒྱད་ཀྱི་ཉི་མ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་འབྱེད་གནང་སྐབས། སྲིད་སྐྱོང་མཆོག་ནས་བོད་དོན་རང་བཙན་དང་དབུ་མའི་ལམ་ལ་བརྩོན་མཁན་སུ་ཡིན་ན། ང་ཚོ་ནང་ཁུལ་ལ་རྩོད་པ་རྒྱག་དགོས་དོན་རྩ་བ་ནས་མེད་པར། རྒྱ་ནག་ལ་ཕར་ཁ་གཏད་ནས་རྩོད་དགོས་པ་དང། དབུ་མའི་ལམ་ནི་གོང་ས་མཆོག་གིས་གྲོས་འགོ་བཏོན་གནང་བ་དང་མི་མང་མང་ཆེ་བ་གི་མང་མོས་འོས་བསྡུ་བྱེད་མི་དགོས་པར་བསམ་ཤོག་བསྡུ་བ་གི་ཐོག་ནས་རྒྱབ་སྐྱོར་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་འབེབས་སོགས་གནང་ཡོད་པས་སྲིད་བྱུས་དེར་མ་འོངས་པར་ཡང་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་གཉིས་ཀྱིས་སྔ་མ་གི་བརྒྱུད་རིམ་གྱི་བཞིན་མང་མོས་འོས་བསྡུའི་ལས་རིམ་གྱི་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་པ་མ་རེད་ཅེས་གསལ་སྟོན་གནང་གི་འདུག། དེ་ནས་མི་མང་མང་ཆེ་བ་ཅིག་གིས་མང་མོས་འོས་བསྡུ་བྱེད་མ་དགོས་ཐོག་ནས་བསམ་ཤོག་བསྡུ་བའི་ཐོག་ནས་རྒྱབ་སྐྱོར་བྱུང་བ་རེད། དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་གཏན་ལ་ཕབ་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སླར་ཡང་དབུ་མའི་ལམ་ལ་ཤར་སྐྱོད་གནང་གི་ཡིན་ཕྱིན་ནི་ད་དགོངས་པ་དང་མཐུན་པའི་ཐོག་ནས་ད་ལྟ་ང་ཚོ་འགྲོ་བསྡད་ཡོད་རེད། དེའི་སྲིད་བྱུས་འདི་མ་འོངས་པར་འགྱུར་བ་གཏང་དགོས་ཡོད་པ་ཡིན་ནའི་ཁོ། སྲིད་སྐྱོང་ཡིན་ཟེར་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་སྤྱི་འཐུས་ལྷན་ཚོགས་ཡིན་ཟེར་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་དེ་སྔ་མའི་བརྒྱུད་རིམ་ཅིག་ཕྱིན་པ་ནང་བཞིན་བྱས་ནས་མ་འོངས་པ་ཡིན་པ་ཡིན་ནའི་ཁོ་མང་མོས་འོས་བསྡུ་ལས་རིམ་གྱི་བརྒྱུད་རིམ་ཅིག་ཐོག་ནས་མ་གཏོགས་གཅིག་གིས་བཏང་ཆོག་ཆོག་ཡོད་མ་རེད། ཡང་ཡིག་ཚང་དབུ་འབྱེད་དང་རབ་གནས་སུ་ཕེབས་པའི་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ནས་ཀྱང་གོང་ས་མཆོག་གིས་དགོངས་པ་ཡུན་རིང་བཞེས་ཏེ་དབུ་མའི་ལམ་གྱི་སྲིད་བྱུས་ལམ་སྟོན་གནང་ཡོད་པས་དེ་ནི་ཧ་ལས་པ་གི་རྒྱ་ཆེན་པོ་དང་ཟབ་མོ། གནད་ལ་འཁེལ་བ་ཟིག་ཡིན་པར་མཇལ་གྱི་ཡོད་པར་བརྟེན། རྒྱབ་ལྗོངས་གནས་ཚུལ་དང་སྔ་ཕྱིའི་བརྒྱུད་རིམ་སོགས་ཞིབ་ཕྲ་མ་རྟོགས་པར་ཚོར་སྣང་ཙམ་གྱི་གཞན་དབང་དུ་གྱུར་ནས་ཕྱོགས་ཚང་མར་ཕན་ཐོགས་མེད་པས། གོ་རྟོགས་སྤེལ་རྒྱུ་གལ་ཆེན་དང་གོང་ས་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས་བཟུང་གནད་དོན་དེ་འབྲེལ་གྱི་བཀའ་སློབ་རྣམས་ཕྱོགས་བསྒྲིགས་ཀྱིས་ལྟ་བདེ་བོ་བཟོས་ནས་བཀྲམ་ན་ནུས་པ་ཆེན་པོ་ཐོན་ངེས་པ་དང། གང་ལྟར་ང་ཚོ་དངོས་ཡོད་གནས་ཚུལ་དང་བསྟུན་ནས་ཕེབས་རྒྱུ་མ་གཏོགས། སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཕེབས་རྒྱུ་མེད་པ་གི་སྐོར་ལ་ལམ་སྟོན་གནང་གི་འདུག། ད་གང་ལྟར་ང་རང་ཚོ་དངོས་ཡོད་གནས་ཚུལ་དང་བསྟུན་ནས་ཕེབས་ཡག་རེད། སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཀྱི་ཕེབས་ཡག་ཡོད་མ་རེད། ང་ཚོས་ག་རེ་འདོད་མི་འདོད་ཟེར་ཡག་དེ་གཙོ་བོ་མ་རེད། ད་ལྟའི་གི་དངོས་ཡོད་གནས་ཚུལ་དང་བསྟུན་བྱེད་བཞིན་ག་རེ་ཡིན་དགོས་ཀྱི་རེད། ག་ཚོད་བྱེད་ཐུབ་ཀྱི་འདུག་ཟེར་ཡག་གི་འདི་གཙོ་བོ་ཅིག་རེད་ཨ་ནི་ང་རང་ཚོ་ལ་གལ་ཆེ་ཤོས་ང་ཚོའི་ངོས་ནས་བོད་མི་རིགས་གཅིག་ཡིན་པའི་ངོས་ནས། ད་ག་ནང་བཞིན་གྱི་ནང་པ་སངས་རྒྱས་པ་གཅིག་ཡིན་པའི་ངོས་ནས། ང་རང་ཚོ་ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་ད་གདུང་རྒྱུད་ཀྱི་འཛིན་མཁན་གྱི་མི་རིགས་གཅིག་ཡིན་པའི་ངོས་ནས། ང་ཚོའི་ངོས་ནས་ད། འདོར་དུ་རྩ་བ་ནས་འདོར་དུ་མི་རུང་བ་རྩ་བ་ནས་ཀྱི་བོར་བརླག་ཤོར་མི་རུང་བའི་སྙིང་འདྲ་པོ་དེ་ག་རེ་རེད། ད་དེ་བདག་པོ་རྒྱག་ཐུབ་དགོས་གལ་ཆེན་པོ་རེད་བསམ་གི་འདུག། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་བློ་བཟང་ཆོས་འཕེལ་ལགས་ནས། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་ཁོ་རང་ཨ་མེ་རི་ཁར་ཕྱིན་ནས་གྲོས་ཚོགས་འཐུས་མི་དེ་འདྲར་ཐུག་སྟེ་ཞུ་གཏུག་ལས་འགུལ་གནང་རྒྱུ་བྱུང་བ་དང་མཚུངས། མ་འོངས་པར་རྒྱབ་སྐྱོར་འཚོལ་རྒྱུའི་བཀའ་མོལ་མང་དུ་བྱུང་བ་བཞིན། ཁོ་རང་ཚོའི་རེ་བར་ཡང་མི་རབས་གསར་པ་དང་གཞུང་འཛིན་མང་བོ་བརྗེ་བོ་བརྒྱབ་འགྲོ་བཞིན་ཡོད་དུས་བོད་མིའི་སྒྲིག་འཛུགས་དང་གཞུང་འབྲེལ་མིན་པ་མང་བོ་ཟིག་སླེབས་དགོས་ཀྱི་འདུག་ཅེས་གསུང་གི་འདུག་པས། ང་ཚོ་ལོ་རྗེས་མ་གི་ནང་ཨ་མེ་རི་ཁ་འགྲོ་རྒྱུའི་འཆར་གཞི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། མི་རབས་གསར་བ་དང་གཞུང་མང་པོ་བརྗེ་པོ་རྒྱག་གི་ཡོད་དུས་ཁྱེད་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་གཞུང་དང་གཞུང་འབྲེལ་མ་ཡིན་པ། ཁྱེད་རང་ནང་བཞིན་འདི་འདྲའི་བྱས་ནས་མང་པོ་ཅིག་སླེབས་དགོས་ཀྱི་འདུག་ཟེར་ནས་ཁོ་རང་ཚོས་ཚུར་ཡང་ལྷག་བསམ་མེད་སྙིང་གི་འགོ་ཁྲིད་དང་འཐུས་མི་དེ་འདྲ་གི་རེ་བ་གནང་གི་འདུག་ལ་དེ་ང་ཚོས་ད་ལྟ་ཡང། ལོ་རྗེས་མ་ནང་ལ་ཨ་རི་ལ་འགྲོ་ཡག་གི་དེ་འདྲའི་གི་འཆར་གཞི་ཅིག་བསྒྲིགས་དང་བསྒྲིགས་བཞིན་པ་ཡིན་ཟེར་ནས་དེ་ཞུ་ཡིན། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ལས་ཁུངས་གསར་བའི་དབུ་འབྱེད་དེར་བོད་མི་མང་སྤྱི་འཐུས་རྣམ་པ་ཁག་ཅིག་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བཅས་ཕེབས་ཡོད་ཅིང། ལས་འགུལ་ཁང་འདི་དབུ་བརྙེས་ནས་ལོ་ངོ་བཅོ་ལྔ་ད་བར་ས་གནས་ཁག་ཉི་ཤུ་རྩ་ལྔ་ལྷག་གི་ནང་ཡན་ལག་ལས་ཁུངས་བཙུགས་ཡོད་པ་རེད། བོད་རྒྱའི་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞི་གི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པ་གི་བོད་མི་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་ཞིག་དགོས་རྒྱུ་གཙོར་བཟུང་ཡོད་པས། སྤྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་ཀྱི་སྟོད་མངའ་རིས་ཕྱོགས་སུ་ཡོད་པའི་གྲགས་ཆེ་བའི་གནས་རི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོ་གཉིས་འདི་ལོའི་ཕྱི་ཟླ་བཅུ་པ་ནས་རྒྱ་ནག་གཞུང་གིས་གནས་སྒོ་བརྒྱབ་པ་དང་ལྷག་པར་དུ་རྒྱ་གར་ནས་གནས་མཇལ་བ་དང་ཡུལ་སྐོར་སྤྲོ་འཆམ་པ་ཚོར་བོད་ནང་སྐྱོད་རྒྱུ་དམ་དྲག་བྱས་པར་བརྟེན་འདི་ལོ་རྒྱ་གར་ནས་བལ་ཡུལ་དུ་གནས་མཇལ་ཡོང་མཁན་རྒྱ་གར་བ་ཕོན་ཆེ་ཡོད་པ་རེད་འདུག་འདི་ལོ་རྒྱ་ནག་གཞུང་གིས་གནས་རི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོ་གཉིས་སུ་གནས་མཇལ་དུ་སྐྱོད་མཁན་རྒྱ་གར་གྱི་གནས་མཇལ་བ་མི་གྲངས་ཁྲི་ལྔ་ཙམ་ཞིག་ལ་བོད་ནང་སྐྱོད་རྒྱུར་དམ་དྲག་བྱས་པར་བརྟེན་རྒྱ་གར་ནས་གནས་མཇལ་བ་མང་པོ་ཞིག་བལ་ཡུལ་ནང་ཡོད་པའི་གནས་ས་མུ་ཀ་ཏི་ན་ཐ་དང་ལུམ་བི་ནི་བཅས་སུ་གནས་མཇལ་དུ་སྐྱོད་བཞིན་ཡོད་པ་རེད་འདུག་གནད་དོན་དེ་དང་འབྲེལ་བའི་ཐོག་བལ་ཡུལ་འགྲོ་བ་མིའི་ཐོབ་ཐང་ཧུ་རོན་ཚོགས་པའི་ཡན་ལག་གི་ཚོགས་གཞོན་དང་བལ་ཡུལ་ཆབ་སྲིད་ཐོག་རྒྱུས་མངའ་ཡོད་མཁན་བཟང་པོ་ལགས་ཀྱིས་འདི་ནི་གཙོ་བོ་རྒྱ་ནག་གཞུང་གིས་ཧིལ་ས་ཞེས་པའི་བལ་བོད་ས་མཚམས་ཀྱི་འགག་སྒོ་ལོ་མང་རིང་སྒོ་བརྒྱབ་པ་དང་ཕྱིས་སུ་ས་མཚམས་སྒོ་ཕྱེས་ཡོད་ན་ཡང་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་མ་གཏོགས

བལ་ཡུལ་ཡུལ་སྐོར་སྤྲོ་འཆམ་ལྷན་ཁང་ནས་གྲངས་ཐོ་འགྲེམས་སྤེལ་གནང་བའི་ནང། འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་བལ་ཡུལ་ནང་རྒྱ་གར་ནས་ཡུལ་སྐོར་སྤྲོ་འཆམ་པ་མི་གྲངས་འབུམ་གཉིས་ཁྲི་བརྒྱད་དང་བདུན་སྟོང་ཉིས་བརྒྱ་བཞི་བཅུ་ཞེ་བཞི་འབྱོར་ཡོད་པ་འཁོད་ཡོད་འདུག་འདི་ནི་བལ་ཡུལ་ནང་མཁའ་ལམ་བརྒྱུད་འགྲུལ་པ་ཡོང་མཁན་མང་ཤོས་དེ་ཆགས་ཀྱི་ཡོད་པ་རེད་འདུག། ཐའེ་ཝན་གྱི་སྲིད་གཞུང་ལ་ངོས་འཛིན་བྱེད་མཁན་མཐུན་ཕྱོགས་ཡུལ་གྲུ་རྣམས་རིམ་པས་རྒྱ་ནག་ཕྱོགས་སུ་འགྲོ་བཞིན་པའི་སྐབས་འདིར། ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་མཆོག་གིས། གོ་ཐ་མ་ལ་ཡུལ་གྱི་སྲིད་གཞུང་གསར་པས་མུ་མཐུད་ནས་ཐའེ་ཝན་དང་ལྷན་དུ་གཞུང་འབྲེལ་འབྲེལ་བ་གནང་འདོད་ཡོད་པའི་ཁས་ལེན་བསྐྱར་དུ་གནང་ཡོད་པ་གསུངས་བཞག་དེ་ཡང་ཐའེ་པེ་ནས་རུའེ་ར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ད་ལྟའི་ཆར་ལྷོ་ཨ་མི་རི་ཀ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་རྒྱལ་ཁབ་བཅུ་གསུམ་གྱིས་ཐའེ་ཝན་ལ་གཞུང་འབྲེལ་གྱི་ངོས་འཛིན་གནང་གི་ཡོད་པ་དང། ཐའེ་ཝན་ལ་ངོས་འཛིན་བྱེད་མཁན་རྒྱལ་ཁབ་ཚོའི་ནང། སྲིད་གཞུང་གསར་པ་ག་དུས་སླེབས་ཀྱང། མུ་མཐུད་ནས་ཐའེ་ཝན་དང་འབྲེལ་བ་བྱེད་དང་མ་བྱེད་ཡང་ན་རྒྱ་ནག་གི་ཕྱོགས་སུ་ཕྱི་འབྲེལ་སྲིད་ཇུས་འཛིན་ན་ལེགས་པ་ཡོད་མེད་ཀྱི་ཐོག་ལེགས་ཉེས་དབྱེ་འབྱེད་བྱ་རྒྱུར་འཆར་ཅན་དགོངས་པ་བཞེས་དགོས་པ་ཞིག་ཆགས་ཀྱི་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཧོན་ཌུ་རས་རྒྱལ་ཁབ་ནང། སྲིད་འཛིན་གྱི་འོས་བསྡུའི་ནང་ཤི་མོ་རོ་ཀཱ་སི་ཀྲོ་ལ་རྒྱལ་ཁ་ཐོབ་པའི་རྗེས། ཁོང་གི་སྲིད་གཞུང་གིས་ཐའེ་ཝན་དང་འབྲེལ་བ་བཅད་ནས་རྒྱ་ནག་གཞུང་དང་འབྲེལ་བ་གསར་འཛུགས་བྱས་ཡོད་པ་རེད། དབུས་ཨ་མི་རི་ཀའི་ཡུལ་གྷོ་ཏེ་མ་ལ་ཡི་འདེམས་ཐོན་སྲིད་འཛིན། Bernardo Arevalo། མཆོག་གི་མཐོ་རིམ་དཔོན་རིགས་ནས་ཡུལ་དེའི་ནང་ཡོད་པའི་ཐའེ་ཝན་གྱི་གཞུང་ཚབ་ཆེན་མོར་སྲིད་འཛིན་གསར་པའི་ངོས་ནས་མུ་མཐུད་ནས་ཐའེ་ཝན་དང་ལྷན་དུ་འབྲེལ་བ་བྱ་འདོད་ཡོད་པའི་ཞལ་བཞེས་བསྐྱར་དུ་གནང་གི་ཡོད་ལུགས་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་ཇོ་སེབ་ཝུ་ཡིས་རེས་གཟའ་པ་སངས་ཉིན་གསར་འགོད་ལྷན་ཚོགས་ཐོག་གསུངས་བཞག།
རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དམར་ཤོག་ཚོགས་པའི་ཆེས་མཐོའི་ཆབ་སྲིད་ལྷན་ཚོགས་ཀྱི་ཚོགས་འདུའི་སྟེང་རྒྱ་ནག་གི་དཔལ་འབྱོར་སླར་གསོའི་ལས་གཞི་དེ་མུ་མཐུད་ནས་གནད་འགག་ཏུ་གྱུར་ཡོད་པ་དང་ཛ་དྲག་གི་གནས་སྟངས་ཤིག་ཏུ་ལྷུང་ཡོད་པ་བརྗོད་འདུག CCTV ཞེས་པའི་རྒྱ་ནག་གི་གསར་འགྱུར་ལས་ཁང་གིས་ཟླ་འདིའི་ཚེས་བརྒྱད་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་རྗེས་སུ་རྒྱལ་ཁབ་ནང་ཁུལ་གྱི་ལས་དོན་དང་ཁར་དབང་ཚོང་ལས་རིགས་དལ་དུ་ཕྱིན་པའི་དཀའ་ངལ་གྱིས་འཛམ་གླིང་ནང་གི་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་རྒྱལ་ཁབ་ཨང་གཉིས་པའི་དཔལ་འབྱོར་འཕེལ་ཚད་ལོ་འདིའི་ནང་ཟླ་བ་གསུམ་རེའི་དུས་མཚམས་གསུམ་པའི་སྐབས་སུ་ཆ་སྙོམས་འཕེལ་ཚད་བརྒྱ་ཆ་བཞི་དང་ཚེག་དགུ་ཙམ་ལས་བྱུང་མེད་པ་དེ་ནི་རྒྱ་ནག་གཞུང་གིས་དམིགས་འབེན་དུ་བཟུང་བའི་བརྒྱ་ཆ་ལྔ་ལས་ཅུང་དམའ་བ་ཡོད་པ་བཞིན། ད་ལོ་ཡང་ལོ་བཅོ་ལྔའི་ནང་ལོ་རེའི་འཕེལ་རྒྱས་དམའ་ཤོས་དེ་ཡིན་པ་རེད་འདུག་ཞི་ཅིན་ཕིང་གིས་རྒྱལ་ཁབ་ཡར་རྒྱས་གཏོང་བའི་གནས་སྟངས་ནི་རྙོག་འཛིང་ཅན་ཞིག་ཡིན་པ་དང་རྒྱལ་སྤྱིའི་ཆབ་སྲིད་དང་དཔལ་འབྱོར་གྱི་ཁོར་ཡུག་ནང་འགལ་རྐྱེན་ཇེ་མང་དུ་འགྲོ་བཞིན་ཡོད་སྟབས་རྒྱལ་ཁབ་ཀྱི་དཔལ་འབྱོར་ཡར་རྒྱས་གཏོང་བའི་ཐབས་ཤེས་འདོན་དགོས་པའི་ནན་བཤད་བྱས་འདུག། རྒྱ་ནག་གི་ཕྱིར་འདྲེན་ཚོང་ཟོག་ནི་དུས་ཡུན་རིང་པོར་དཔལ་འབྱོར་འཕེལ་རྒྱས་ཀྱི་སྒུལ་ཤུགས་གཙོ་བོ་ཞིག་ཡིན་ཞིང་ཕྱི་ཟླ་བཅུ་པ་ནས་བཟུང་ཅུང་ཙམ་མ་གཏོགས་འཕེལ་རྒྱས་བྱུང་མེད་ཅིང་ཕྱི་ཟླ་བཅུ་གཅིག་པའི་ནང་ལ་ནང་འདྲེན་དངོས་ཟོག་གི་གྲངས་འབོར་གློ་བུར་དུ་མར་ཆག་པ་དེ་ནི་རྒྱལ་ཁབ་སོ་སོའི་ནང་དུ་འཛད་སྤྱོད་མཁན་གྱི་བྱ་འགུལ་ཞན་པའི་རྟགས་མཚན་ཡིན་པ་རེད་འདུག།
ཨ་མི་རི་ཀའི་གཞུང་གིས་ཨི་རན་གྱི་དཔོན་རིགས་ཐེ་བའི་རྒྱལ་སྤྱིའི་ནང་གི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་མཁན་མི་བཅུ་གྲངས་ཤིག་ལ་ཉེས་ཆད་བཀལ་བཞག། དེ་ཡང་ཝ་ཤིང་ཏོན་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། སང་ཉིན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་རེས་གཟའ་ཉི་མའི་ཉིན་མོ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་སོང། ཉིན་མོ་དེའི་སྲུང་བརྩི་ཞུ་བའི་ཆ་ཤས་སུ་ཨ་མི་རི་ཀའི་གཞུང་གིས་ཨི་རན་གྱི་དཔོན་རིགས། ཨ་མི་རི་ཀའི་མི་སྣར་འབེན་འཛུགས་བྱ་མཁན་ཁག་ཅིག་ཐེ་བའི་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་མཁན་མི་བཅུ་གྲངས་ཤིག་ལ་ཨ་མི་རི་ཀས་ཉེས་ཆད་འགེལ་ཡོད་འདུག་དེ་ཡང་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་དང། ཕྱི་སྲིད་ལས་ཁུངས་གཉིས་ཀྱིས་རྒྱལ་ཁབ་བཅུ་གསུམ་གྱི་མི་གྲངས་སུམ་ཅུ་སོ་བདུན་ཙམ་ལ་ཨ་མི་རི་ཀའི་ནང་ལ་ཡོང་རྒྱུའི་ཐོངས་མཆན་ཝི་ས་གནང་རྒྱུ་མིན་པ་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག་ཨ་མི་རི་ཀའི་ཐག་གཅོད་དེ་ནི་དབྱིན་ཇི་དང་ཁེ་ན་ཌ་དང་ལྷན་དུ་འབྲེལ་མཐུད་གནང་ནས་ཐག་གཅོད་གནང་བ་ཞིག་ཡིན་འདུག། ཨི་རན་གྱི་གསང་བའི་ལས་ཁང་གི་དཔོན་རིགས་གཉིས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཨ་མི་རི་ཀས་ཨི་རན་གྱི་དམག་དཔོན་ཁ་སིམ་ཟེར་བ་དམར་གསོད་བཏང་བའི་དགྲ་ལན་སློག་ཆེད་ཨ་མི་རི་ཀའི་ནང་མི་བསྡུ་སྐོང་བྱས་ནས་ཨ་རིའི་གཞུང་གི་དཔོན་རིགས་ལས་ཐོག་དང་ཟུར་པ་ཁག་ཅིག་ལ་འབེན་འཛུགས་བྱེད་ཀྱི་ཡོད་པ་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག་ཡང་ཨབ་གྷ་ནི་སི་ཏན་གྱི་ཏཱ་ལི་བཱན་དཔོན་རིགས་ཀྱིས་བུད་མེད་དང་གཞོན་ནུ་མ་བཙན་ཁྲིད་དང་བསད་པ་ཉེས་རྡུང་བཏང་བ། དྲག་གནོན་བྱེད་པ་སོགས་བྱེད་བཞིན་པར་ཡང་ཨ་རིས་ཉེས་ཆད་འགེལ་རྒྱུ་ཡིན་འདུག་ཡང་རྒྱ་ནག་གི་འབྲིང་རིམ་དཔོན་རིགས་ཁའོ་ཤི་དང་ཧུའུ་ལེམ་ཟེར་བ་གཉིས་ཀྱིས་ཤིན་ཅང་ནང་ཡུ་གུར་གྲངས་ཉུང་ཁ་ཆེའི་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་ཤུགས་ཆེ་གཏོང་བཞིན་པ་ཨ་མི་རི་ཀས་གསུངས་འདུག་ལ་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་རྒྱ་ནག་གཞུང་ཚབ་ལས་ཁང་གི་མགྲིན་ཚབ་པ་ལིའུ་ཧྥུའུང་ཟེར་བས་ཨ་མི་རི་ཀས་ཁོང་གཉིས་ལ་ཉེས་ཆད་འགེལ་བ་དེ་ནི་ཁྲིམས་འགལ་ཡིན་པ་བརྗོད་བཞག། ཨ་རིའི་རྒྱལ་ནང་བདེ་སྲུང་ལྷན་ཁང་གིས་ཟླ་འདིའི་ཚེས་བརྒྱད་རེས་གཟའ་པ་སངས་ཉིན་རྒྱ་ནག་དམར་ཤོག་ཚོགས་པའི་ཁོངས་གཏོགས་ཀྱི་ཁེ་ལས་གསུམ་ཡུ་གུར་བཙན་སྐུལ་ངལ་རྩོལ་འགོག་སྲུང་ཁྲིམས་གཞིའི་ཁྱབ་ཁོངས་སུ་བཅུག་ནས་ཐོ་གཞུང་ནག་པོའི་ནང་བཅུག་ཡོད་པའི་གསལ་བསྒྲགས་གནང་ཡོད་པ་བཞིན་ཨ་རིའི་རྒྱལ་ནང་བདེ་སྲུང་ལྷན་ཁང་གི་དྲུང་ཆེ་སྐུ་ཞབས Alejandro Mayorkas ཡིས་ཨ་རིའི་བདེ་སྲུང་ལྷན་ཁང་གིས་བཙན་དབང་གིས་ངལ་རྩོལ་སྐུལ་འདེད་ལམ་ལུགས་རྩ་མེད་བཟོ་བ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་མཁན་ཚོགས་སྡེ་ཁག་ལ་འགན་འཁུར་དགོས་པ་བཟོས་ཏེ་ཚོགས་པ་འདིའི་རིགས་རྩ་མེད་གཏོང་རྒྱུའི་དམ་བཅའ་བརྟན་པོར་བཟུང་བཞིན་ཡོད་པ་གསུངས་འདུག་ཡུ་གུར་བཙན་སྐུལ་ངལ་རྩོལ་འགོག་སྲུང་ཁྲིམས་ལུགས་ལྟར་ན་གོང་ཞུས་ཁེ་གཉེར་ལས་ཁང་གསུམ་ནི COFCO Sugar Holding སི་ཁྲོན་ཅིང་ཝེ་ཏ་འཕྲུལ་ལས་ཚོགས་པ་དང་ཨན་ཧུའེ་ཤིན་ཡཱང New Materials བཅས་ཡིན་ཞིང། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཟུང་ཁེ་ལས་དེ་གསུམ་གྱིས་ཐོན་སྐྱེད་བྱས་པའི་ཐོན་རྫས་རྣམས་ཨ་རིར་ནང་འདྲེན་བྱེད་མི་ཆོག་པའི་བཀག་རྒྱ་བཏང་ཡོད་པ་རེད་འདུག་ཡུ་གུར་བཙན་སྐུལ་ངལ་རྩོལ་བཀག་སྡོམ་ཁྲིམས་གཞིའི་ཁྱབ་ཚད་ཐོ་གཞུང་ནང་འཁོད་པའི་ཁེ་གཉེར་ལས་ཁང་གསུམ་བརྩིས་པའི་ཨ་རིའི་ནང་ཐོན་རྫས་ནང་འདྲེན་མི་ཆོག་པའི་ཁེ་གཉེར་ལས་ཁང་གྲངས་འབོར་ད་ཆ་སུམ་ཅུར་འཕར་ཡོད་པ་རེད། ཨ་རི་གཞུང་དང་ནུབ་ཕྱོགས་རྒྱལ་ཁབ་མང་བོའི་ཁྲིམས་བཟོ་བ་ཚོས་ཡུ་གུར་མི་རིགས་ཐོག་རྒྱ་ནག་གིས་གདུག་རྩུབ་ཆེ་བའི་ལྟ་སྟངས་འཛིན་ནས་རིགས་རྒྱུད་རྩ་གཏོར་བཏང་གི་ཡོད་པའི་བརྗོད་བཞིན་ཡོད་ཀྱང་རྒྱ་ནག་དམར་ཤོག་གིས་ངོས་ལེན་བྱེད་ཀྱི་མེད་པ་རེད། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ལ་ལྟར་ན། ཉུང་མཐར་ཡང་མི་འབོར་ས་ཡ་གཅིག་ཙམ་ས་གནས་དེར་བཙོན་འཇུག་བྱས་ཡོད་པ་དང་ངལ་རྩོལ་བཙན་སྐུལ་བྱེད་བཅུག་པ་སོགས་གཞི་རྒྱ་ཆེ་བའི་མནར་གཅོད་མྱོང་བཞིན་ཡོད་པ་རེད་འདུག།
དེ་ནས་ཆུ་བཞི་སྒང་དྲུག་ཅེས་པའི་གློག་བརྙན་གསར་པ་ཞིག་འགྲེམས་སྟོན་འདུ་འཛོམས་ཤིག་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཚོགས་ཡོད་པའི་སྐོར། ནིའུ་ཡོག་ནས་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཉེ་རབས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་ཆུ་བཞི་སྒང་དྲུག་ཅེས་པའི། གློག་བརྙན་གསར་བ་འགྲེམས་སྡེ་བརྙན་ཐུང་ཞིག། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་མི་མང་ལ་བསྟན་ཞིང། གློག་བརྙན་འདིའི་སྐོར་ལ་གློག་བརྙན་འཁྲབ་ཁྲིད་བྱེད་མཁན་གཞན་ཕན་ཁྱིམ་གསར་ལགས་ཀྱིས་ངོ་སྤྲོད་ཀྱི་གཏམ་བཤད་གནང་བ་དང། མང་ཚོགས་ཀྱིས་དྲི་བ་བཏོན་པར་ལན་འདེབས་སོགས་བྱས་ཤིང། མི་མང་གིས་ཁོང་གིས་གློག་བརྙན་གསར་བཟོ་གནང་བར་རྟེན་འབྲེལ་མཚོན་བྱེད་ཁ་བཏགས་འཐེན་པ་དང། དེའང་ཁོང་གིས་གློག་བརྙན་འདིའི་སྐོར་འདི་གའི་གསར་འགོད་པར་ངོ་སྤྲོད་གནང་དོན་ལ།
Release བྱས་རེད New York ལ།
དེ་གློག་བརྙན་དེ་ང་ཚོས་ག་འདྲས་བཟོས་རེད་ཟེར་ན། རྡོ་རྗེ་བདེ་བ་ཚང་ལགས། རྡོ་རྗེ་ལགས་ད་ལྟ་ལྡི་ལི་ལ Architect རེད་ཁོ་རང་དང་ང་ཚོ་གཉིས། ཁོ་རང་ཡང་སྔས་མ་ནས་དམིགས་ཡུལ་དེ་ཡོད་རེད་གློག་བརྙན་བཟོ་ཡ་དེ་ཆུ་བཞི་སྒང་དྲུག་གློག་བརྙན་གཅིག་བཟོ་ཡ་ཁོ་རང་པཱ་ལགས།

དེ་འདྲས་བཟོ་དགོས་འདུག་ལ་ནི་ནས་བོད་པ་རང་གིས་བཟོས་ན་འདི་གི་ཆེད་ནས་ང་ཚོ་མ་འོངས་པ་ང་ཚོ་ལོ་ཆུང་ང་བུ་ལ་སེམས་ཤུགས་ཤུགས་ཆེན་པོ་ཞེ་པོ་སྐྱེ་ས་རེད་བསམས་ངེས་གི་འདི་གི་ཆེད་ནས་ཨ་ནི་གློག་བརྙན་བཟོ་མཁན་མང་དོན་གྱི་རེད་གློག་བརྙན་བཟོ་མཁན་མང་ཟེར་ན་ང་རང་ཚོ་ཚང་མ་ལ་ཕན་གི་རེད་བསམས་གི་འདུག་ལའོ་དེ་འདྲས་རེད། གློག་བརྙན་འདི་བལ་ཡུལ་གྱི་གློ་སྨོན་ཐང་དུ་འཁྲབ་ཁྲིད་བྱས་ཤིང། གློག་བརྙན་འདི་འཁྲབ་སྟོན་བྱེད་མཁན་ཡོངས་རྫོགས་བོད་མི་ཡིན་པ་དང།

ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ནས་ལྔ་བཅུ་ང་དགུ་བར་གྱི་ཆུ་བཞི་སྒང་དྲུག་གི་ལོ་རྒྱུས་དང་འབྲེལ་ནས། ལེའུ་དང་པོ་དེ་འཁྲབ་སྟོན་བྱས་ཟིན་ཡོད་པ་དང། འབྱུང་འགྱུར་ལེའུ་གཉིས་པ་དང་གསུམ་པ་སོགས་ཁོང་གིས་འཁྲབ་ཁྲིད་བྱེད་འདོད་ཡོད་པའི་སྐོར་གྱི་འགྲེལ་བརྗོད་བྱས་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་གཏན་འབེབས་གནང་བའི་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་སྐོར་ལ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

ཨ་རིའི་གཞུང་གིས་ཁ་གཏད་དང་གདོང་ལེན་བྱེད་རྒྱུ་ཡིན་པ་སོགས་བཀོད་འདུག་དེ་བཞིན་ཁྲིམས་འཆར་དེའི་ནང་དུ་བོད་རྒྱའི་བར་ལ་གྲོས་མོལ་གྱི་ཆེད་དུ་རྒྱ་ནག་གཞུང་གིས་སྔོན་འགྲོའི་ཆ་རྐྱེན་བཏོན་པ་ལ་བརྟེན་ནས་གྲོས་མོལ་ལ་འགོག་རྐྱེན་བཟོ་གི་ཡོད་པར་རྒྱ་ནག་གཞུང་ཕྱོགས་ནས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་འགོ་འཛུགས་བྱེད་དགོས་པར་གསལ་སྟོན་གནང་འདུག་དེ་རིང་གི་ང་ཚོའི་གླེང་མོལ་གྱི་ལེ་ཚན་ནང་དུ་ཨ་མི་རི་ཀའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་གཏན་འབེབས་གནང་བའི་བོད་རྒྱའི་དཀའ་རྙོག་སེལ་བའི་སྐུལ་འདེད་གཏོང་བའི་ཁྲིམས་འཆར་གྱི་སྐོར་ལ ྋགོང་ས་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད། འབུམ་རམས་པ།

རེད་དེ། ཁྲིམས་འཆར་དེ་གའི་སྒང་ལ་ངོ་སྤྲོད་བྱས་པ་ཡིན་ན། ཐོག་མ། ད། ཐོག་མ་ཞུས་ན་འགྲིག་གི་འདུག། ན་ནིང་ཕྱི་ཟླ་གཉིས་པ་ནང་ལ་ཡར་ཐོག་མ་ད་ལྟ་དེ། ཕྱི་དྲིལ་བཀའ་བློན། དེ། ཨ་རིའི་རྒྱལ་ས་ལ་ཕེབས་རེད་དེའི་སྐབས་ལ་ཡར་ད་དམིགས་བསལ་འབྲེལ་མཐུད་པ་དང་མཉམ་དུ་མཇལ་འཕྲད་གནང་ཡོད་རེད་དེ་ག་ནང་བཞིན་གྲོས་ཚོགས་འཐུས་མི་ཁག་ཅིག་མཉམ་དུ་མཇལ་འཕྲད་གནང་ཡོད་རེད་ཨ། དེའི་རྗེས་ལ་ཡར་ཕྱི་ཟླ། བཞི་པ་ནང་ལ་ཡར་པ་འདི་སྲིད་སྐྱོང་མཆོག་ཕེབས་བྱས་དུས་རྒྱུན་དུ་ནས་ད་ང་ཚོའི་བོད་ཐོག་ལ་ཡར་ད་ག་རེ་ཞུ་དགོས་རེད་ཐབས་བྱུས་ཀྱི་ཚོགས་འདུ་ཚོགས་ཀྱི་ཡོད་རེད་དམིགས་བསལ་གྱི་དེའི་སྐབས་ལ་ཡར་ད་གྲོས་ཚོགས་ཚོགས་གཙོ་ལྕམ་སྐུ Nancy Pelosi ཆགས་བསྡད་ཡོད་རེད་ཁོ་རང་ཡིན་པ་ཡིན་ན་ད་ཚང་མའི་མཁྱེན་གསལ་རེད་བོད་དོན་ཐོག་ལ་ཡར་དངོས་གནས་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་མཁན་ཞིག་རེད་དེ་ཡིན་དུས་ད་དེའི་སྐབས་ལ་ཡར་ད་འདི་བཀའ་ཤག་གི་ངོས་ཕྱོགས་ནས་ད་ཅིག་སྤྱི་ཡོངས་ཀྱི་བོད་རྒྱའི་དཀའ་རྙོག་སེལ་ཡ་དེ་གྲོས་མོལ་གྱི་ལམ་ནས་ཡིན་པ་གང་ཞིག་ཅིག་ལ་ཡ་ཐབས་ཇུས་ཀྱི་ཐོག་ནས་ད་དངོས་གནས་ཅིག་ལངས་ཕྱོགས་ཀྱི་སེམས་བསྐྱེད་འདི་ད་ཅིག་དེ་སྒང་ལ་གོ་བསྡུར་གནང་བྱས་ཨ་ནི་འཆར་གཞི་སྒྲིག་བཞག་པ་ཅིག་རེད་དེ་ཡིན་དུས་དེའི་རྗེས་ལ་ཡ་ཕྱི་ཟླ་དྲུག་པ་ནང་ལ་ན་ནིང་ད་ལྟ་དེ་རྒྱལ་སྤྱིའི་བོད་དོན་གྱི་ད་ལྟ་ད་ཅིག་གི་གྲོས་ཚོགས་འཐུས་མི་གྱི་ཚོགས་ཆེན་དེ་ཌི་སི་ཚོགས་བྱས་དེའི་སྐབས་ལ་ཡ་ཨ་རི་གི་གྲོས་ཚོགས་ནང་ལ་ཡ་ད་བོད་ཀྱི་ལོ་རྒྱུས་ཀྱི། གནས་བབ་ཐོག་ལ་ཡར་ཉན་ཞིབ་ཅིག་བྱས་བྱས་དེ་འདྲ་བྱས་བྱས་དེའི་སྐབས་ལ་ཡར་ད་གཙོ་བོ་ད་ལྟ་ཚོགས་གཙོ་ལྕམ་སྐུ་ནེན་སེ་པེ་ལོ་སེ་རེད་དེ་ག་ནང་བཞིན་ང་ཚོ་བོད་དོན་ཐོག་ལ་ཡར་དངོས་གནས་གཅིག་དུས་རྒྱུན་དུ་ནས་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་བསྡད་མཁན་ད་གྲོས་ཚོགས་འཐུས་མི་ཇིམ་མེ་གྷ་ཝན་ཆགས་བསྡད་ཡོད་རེད་ཁོ་རང་གིས་རྐང་འགན་ཁྱེར་བྱས་ད། ཁྲིམས་འཆར་དེ་བཏོན་གནང་རེད་དེ་ཡིན་དུས་ད་བོད་ཐོག་ལ་ག་དུས་ཡིན་ནའང་ད ྋགོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་རེད་དེ་ག་ནང་བཞིན་ད་བོད་པའི་བདེན་པ་དེ་ང་ཚོའི་འཐབ་རྩོད་དེ་བདེན་པའི་འཐབ་རྩོད་ཅིག་ཡིན་དུས་ཨ་རི་གྲོས་ཚོགས་ནང་ལ་ཡར་དངོས་གནས་ཅིག་ཐུན་མོང་གི་ཐོག་ནས་རྒྱབ་སྐྱོར་ཡོད་དེ་གི་ད་ང་ཚོ་ནས་མ་སོང་ན་ཁྲིམས་འཆར་གི་ཐོག་ནས་ཨ་ནི་དེ་འདྲ་གོམ་པ་རྒྱབ་བྱས་བཏོན་བཞག་པ་ཅིག་རེད་ད་ན་ནིང་བཏོན་རེད་དེ་ཨ་ནི་ཡིན་ན་ཡང་གྲོས་ཚོགས་ད་ལྟ་བརྒྱ་དང་བཅུ་བདུན་གི་དུས་ཚོད་དེ་ཡོངས་སུ་རྫོགས་བྱས་གྲོས་ཚོགས་ད་བརྒྱ་དང་བཅོ་བརྒྱད་སླེབས་ཀྱི་ཡོད་དུས

ག་དུས་ཡིན་ན་ཅིག་ཁོང་ནུས་པ་མཉམ་སྤུངས་ཀྱི་ཐོག་ནས་བལ་རྒྱབ་སྐྱོར་གནང་གི་འདུག་ཁོ་རང་དངོས་སུ་བཅར་བྱས་ཁྲིམས་འཆར་འདི་དག་མདུན་བསྐྱོད་ཡོང་བའི་ཆེད་དུ་གོ་བསྡུར་བྱུང་བྱས་དམིགས་བསལ་གྱི་ཕྱི་དྲིལ་ད་ལྟ་དེ་ཨ་རི་ཕྱི་སྲིད་ལས་ཁུངས་ནང་ལ་དེའི་སྒང་ལ་བཀའ་མོལ་བྱུང་བྱས་ད་ང་ཚོ་གོམ་པ་རྒྱག་ཡ་གི་འདི་བྱས་བྱས་ད་ལན་གྱི་ད་ཚོགས་ཆུང་གི་ངོས་ཕྱོགས་ནས་དེ་ལྟར་བྱས་བྱས་ད་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་བྱུང་བ་ཅིག་ཆགས་བསྡད་ཡོད་རེད་ཅེས་ད་ཞུས་ད་ཡིན། ཚང་གི་ཁྲིམས་འཆར་འདི་གཙོ་བོ་དུ་དམིགས་ས་དེ་ཡིན་ན་ཅིག

ད་ལྟའི་ཁྲིམས་འཆར་དེ་གའི་ད་གཙོ་བོ་གཅིག་ག་རེ་ཞུ་དགོས་རེད་གནད་འགག་གཙོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་ཞུ་བ་ཡིན་ན་ད་ཉིས་སྟོང་བཅུ་ནས་གཅིག་བོད་རྒྱའི་འབྲེལ་མོལ་དེ་ཆད་བསྡད་པ་གཅིག་བྱས། དེ་ག་ནང་བཞིན་ད་རྒྱ་ནག་ནང་རྒྱ་ནག་གིས་ད་བོད་ཐོག་ལ་སྲིད་ཇུས་འཛིན་ཡ་དེ་དངོས་གནས་གཅིག་ང་རང་ཚོ་གི་མི་རིགས་དེ་གི་ངོ་བོ་རྩ་མེད་བཏང་ཡ་གི་ད་འཆར་གཞི་དང་ལྡན་པའི་ཐོག་ནས་སྲིད་ཇུས་ཅིག་འཛིན་གྱི་ཡོད་དུས་དེ་ག་ནང་བཞིན་ད་རྒྱ་ནག་གིས་ད་བོད་ཀྱི་ལོ་རྒྱུས་སྒང་འཁྱོག་བཤད་བྱས་བྱས་ད་བོད་ཀྱི་གནད་དོན་དེ་མེད་པ་བཟོ་ཡག་འབད་བརྩོན་བྱེད་ཀྱི་ཡོད་དུས་ད་ཁྲིམས་འཆར་དེ་གིས་ག་རེ་སྟོན་གྱི་ཡོད་རེད་ཞུས་པ་ན་ཅིག་རྒྱ་ནག་གི་ད་ལྟ་བོད་ཀྱི་མཁྲེགས་བཟུང་གི་ད་སྲིད་ཇུས་ཟིན་ཀྱོག་དེ་ཏག་ཏག་དེ་གི་མེད་པ་དེ་ད་ཨ་རི་གི་ད་ད་ལྟ་བོད་ཐོག་བོད་དོན་ཐོག་ལ་ཡང་དངོས་གནས་ཅིག་རྒྱབ་སྐྱོར་ཡོད་པ་གང་ཤེས་ཅིག་ལ་ད་ཨ་རི་གི་སྲིད་གཞུང་གི་ངོས་ཕྱོགས་ནས་ད་ཅིག་སྲིད་ཇུས་གི་ཐོག་ནས་ལངས་ཕྱོགས་བརྟན་པོ་ཟིན་མེད་ཅིག་དེ་ཡིན་དུས་རྒྱ་ནག་གིས་ད་ལྟ་ལོ་རྒྱུས་ཐོག་ལ་འཁྱོག་བཤད་བྱེད་ཡག་དེ་ལ། གདོང་ལེན་བྱས་བྱས་ཨ་ནི་ད་བོད་རྒྱའི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་པ་དེ་ལ་ཨ་རི་གི་ད་ཚད་མཐོ་བོ་གི་ད་རྒྱབ་སྐྱོར་བྱས་དེ་འདི་བྱས་རྗེས་ད་དེ་གནད་འགག་གཅིག་གནད་འགག་གཙོ་བོ་གཅིག་དེ་ཆགས་བསྡད་ཡོད་རེད། དེ་ག་ནང་བཞིན་ད་གནད་འགག་གཞན་དག་དེ་ག་རེ་ལབ་ན་རྒྱ་ནག་ངོས་ཕྱོགས་ནས་བོད་ཀྱི་ད་ཅིག་གི་གནད་དོན་དེ་མེད་པ་བཟོ་ཡག་གི་འབད་བརྩོན་བྱེད་ཀྱི་ཡོད་པ་གསལ་པོ་རེད་དེ་ག་ནང་བཞིན་རྒྱལ་སྤྱིའི་ཐོག་ལ་ཡང་ད་ཡང་བོད་ཀྱི་གནད་དོན་དེའི་སྒང་ལ་ལྟ་སྟངས་དེ་འགྲོ་བ་མིའི་གི་ཅིག་གི་ཐོབ་ཐང་དང་ཨ་ནི་ཆོས་དོན་རང་དབང་གི་ཐོབ་ཐང་གཙང་མ་ཡིན་པ་འདྲ་བོ་ཅིག་ལྟ་སྟངས་དེ་ཡོད་དུས་ད་ལན་གྱི་ཁྲིམས་འཆར་དེ་གིས་ག་རེ་སྟོན་གྱི་ཡོད་རེད་ཞུས་ན། བོད་ཀྱི་གནད་དོན་དེ་བོད་རྒྱའི་དཀའ་རྙོག་དེ་ཆབ་སྲིད་ཀྱི་གནད་དོན་ཅིག་ཡིན་པ་བཅས་ད་ལྟ་བར་དུ་སེལ་མེད་པ་ཅིག་འདི་སེལ་དགོས་ཡོད་པ་ན་གྲོས་མོལ་གྱི་ལམ་ནས་སེལ་དགོས་པ་ཅིག་དང་ཨ་ནི་ད་ལན་གྱི་ཁྲིམས་འཆར་དེའི་ནང་ལ་ཡང་གསལ་པོ་ག་རེ་བསྟན་ཡོད་ཞུས་ན་རྒྱལ་སྤྱི་གི་ཁྲིམས་དང་གཞིར་བཟུང་གིས་དངོས་གནས་ཅིག་གྲོས་མོལ་གྱི་ལམ་ནས་སེལ་དགོས་པ་ཡིན་པ་དེ

སྲིད་བྱུས་དེ་ད་གོང་ས་མཆོག་གིས་གྲོས་འགོ་བཏོན་པ་དེ་ག་ནང་བཞིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ད་སྤྱི་མོས་ཀྱིས་གཏན་ལ་ཕབ་པའི་སྲིད་བྱུས་དེ་ཆགས་བསྡད་ཡོད་རེད་ནས་ཐབས་བྱུས་ཀྱི་སྒང་ནས་དངོས་གནས་ཅིག་བོད་རྒྱའི་དཀའ་རྙོག་སེལ་ཡའི་སྒང་ལ་ད་ལྟའི་བཀའ་ཤག་ངོས་ཕྱོགས་ནས་ད་ཐབས་བྱུས་ཀྱི་ངོ་བོ་ཐོག་ནས་བོད་ཀྱི་ད་ཅིག་ལོ་རྒྱུས་ཐོག་ནས་རང་བཙན་ཡིན་པ་དང་རྒྱལ་སྤྱིའི་ཀྱི་ཁྲིམས་ཀྱི་འོག་ནས་ཨ་ནི་བོད་པ་ཚོ་ལ་ཡ་ད་ཐོབ་ཐང་དེ་ཡོད་པ་དེ་དེ་ད་ཅིག་གི་སྐོར་དེ་བེད་སྤྱོད་བཏང་བྱས་ད་རྒྱ་ནག་ལ་ཡང་བོད་རྒྱའི་དཀའ་རྙོག་དེ་མ་སེལ་བ་ཡིན་ན་རྒྱ་ནག་གི་ད་ལྟ་བོད་ཐོག་བཅས་ཀྱི་རྒྱལ་སྤྱིའི་གི་ད་བོད་ནང་ལ་ཡང་རྒྱ་ནག་གིས་བཙན་འཛུལ་བྱས་བྱས་ལོ་ངོ་བདུན་ཅུ་དོན་ལྔ་འགྲོ་ཡོད་རེད་དེ་ད་ལྟའི་བོད་ནང་གི་བོད་མི་ཚོ་གིས་རྒྱ་ནག་དེ་གི་དབང་བསྒྱུར་དེ་ཁྲིམས་མཐུན་ལ་ངོས་ལེན་བྱེད་ཀྱི་ཡོད་མ་རེད་ད་རྒྱ་ནག་གིས་ག་རེ་བྱེད་ཀྱི་ཡོད་ལབ་ན་རྒྱལ་སྤྱིའི་གི་སྤྱི་ཚོགས་ཐོག་ནས་ད་ཅིག་བོད་ནང་ལ་ཡང་བཙན་འཛུལ་བྱེད་ཀྱི་དེ་ལ་ངོས་ལེན་བྱེད་ཀྱི་འབད་བརྩོན་བྱེད་ཀྱི་ཡོད་དུས། དེ་འདི་ད་རྩ་བ་ཉིད་ནས་རྒྱལ་སྤྱིས་སྤྲད་ཐུབ་ཡ་མེད་པ་ཅིག་དེ། རྒྱ་ནག་གིས་བཙན་འཛུལ་བྱས་པའི་གི་དེ་ད་ཁྲིམས་མཐུན་གི་དེ་ཆགས་ཡ་མེད་པ་དང། ད་གང་ཅེས་བོད་རྒྱའི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་མ་སེལ་བར་དུ། ཨ་ནི་བོད་པའི་གི་བོད་རྒྱའི་དཀའ་རྙོག་དེ་ད་ལྟའི་ད་མ་སེལ་བར་གནས་བསྡད་ཡོད་པ་ཅིག་ལ་ངོས་འཛིན་ཐོབ་ཡ་གི་ཆེད་དུ་རེད། རེད་ད་བོད་རྒྱའི་དཀའ་རྙོག་ཟེར་ནའང་རེད་ང་ཚོ་བོད་ཀྱི་གནད་དོན་སེལ་ཡ་གི་ཆེད་དུ་ཉིས་སྟོང་གཉིས་ནས་ཉིས་སྟོང་དགུ་བར་དུ་འབྲེལ་མོལ་ཐེངས་དགུ་བྱུང་བ་རེད་དེའི་སྒང་ལ་གང་འཚམ་ཅིག་རེ་བ་ཡོད་པ་འདྲ་བོ་མེད་པ་འདྲ་བོ་ད་ལྟའི་འབྲི་རྐང་བཅས་མང་པོ་ཅིག་བྱུང་བ་རེད་ཡིན་པ་ཡིན་ན་དེའི་རྗེས་ནས་ད་འབྲེལ་བ་གཅིག་རང་གཞུང་འབྲེལ་གྱི་བྱུང་ཡོད་པ་མ་རེད་ད་དེང་སང་གི་ཨ་རི་གི་ཁྲིམས་འཆར་འདིའི་སྒང་ནས་གཙོ་བོ་དེ་འབྲེལ་བ་མ་བྱུང་བ་དེ་རྒྱ་ནག་གིས་དཔེ་དེ་སྔོན་འགྲོ་ཆ་རྐྱེན་བཏོན་བྱས་འདི

ད། རྒྱ་ནག་གི་ངོས་ཕྱོགས་ནས་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད། བོད་ནང་ལ་ཡང་བཙན་འཛུལ་བྱེད་ཅེས་ད་ལྟ་བོད་ནང་ལ་ཡང་སྟངས་འཛིན་བྱེད་ཀྱི་ཡོད་པ་དེ་ཁྲིམས་མཐུན་མེད་པ་དེ་གསལ་པོ་རེད། སེམས་མཐུན་ཁྲིམས་མཐུན་མེད་པ་དེ་གནས་བབ་མེད་པ་དེ་ཁོ་རང་ཚོ་གིས་ཤེས་དགོས་རེད་ཤེས་ཀྱི་ཡོད་ཙང་ད་དགུ་བཅུ་གོ་གཅིག་ནས་ད་ལྟ་བར་དུ་ད་ག་རེ་ཟེར་དགོས་རེད། རྒྱབ་ཤ་དཀར་པོ་ལབ་པ White Paper ཐེངས་མ་བཅུ་དགུ་བཏོན་ཡོད་རེད་བཏོན་དགོས་ཡོད་རྒྱུ་མཚན་ཁོ་རང་ག་རེ་རེད་ལབ་ན་རྒྱ་ནག་ལ་ཡང་བོད་ནང་ལ་ཡང། ག་ཚ། འཛིན་སྐྱོང་བྱེད་བྱེད་པ་གི་བདག་དབང་དེ་ཁྲིམས་མཐུན་གྱི་མེད་པ་དེ་གསལ་པོ་སྟོན་གྱི་ཡོད་ཙང་ད་ཁོ་རྒྱལ་སྤྱིའི་གྱི་ད་སྡིངས་ཆའི་ཐོག་འདི་འགྲུབ་པའི་གྱི་འབད་བརྩོན་ཞུ་གི་ཡོད་དུས་ད་ང་ཚོའི་ངོས་ཕྱོགས་ནས་ག་རེ་རེད་ཅིག་དངོས་གནས་ཅིག་བདེན་པ་ང་ཚོར་ཡོད་ཞུ་གི་ཡོད་དུས་གནས་ལུགས་བཤད་ཅེས་རྒྱུ་མཚན་བཤད་ཅེས་རྒྱ་ནག་གི་ད་ལྟའི་གྱི་བོད་ནང་བཙན་ག་རེ་ཟ་བཙན་འཛུལ་བྱེད་འདི་ག་འདི་ལ་ཡ་ཁྲིམས་མཐུན་གྱི་གནས་བབ་མེད་པ་དེ་གསལ་པོ་སྟོན་གྱི་ཡོད་པ་དེ་གསལ་པོ་རེད་ཅེས་རེད་ཅེས་ཅིག་ཞུ་ཡ་ཡིན་ད་རྒྱ་ནག་གི་ད་བོད་རྒྱའི་དཀའ་རྙོག་དེ་སེལ་དགོས་ཡོད་ན། ད་གོང་ས་མཆོག་རེད་དེ་མིན་ད་གོང་ས་མཆོག་སྐུ་ཚབ་ཡིན་ན་རེད་ད་ཨ་ནི་ང་ཚོའི་མང་ཚོགས་ལ་ནི་དེ་འམ་ཞེས་པའི་སྒྲིག་འཛུགས་འདི་དང་མཉམ་དུ་ཨ་ནི་གྲོས་མོལ་བྱེད་ཅེས་དཀའ་རྙོག་དེ་སེལ་བས་ན་དེ་རང་བཞིན་གྱིས་ད་མ་འོངས་པ་གི་དེ་སྒང་ལ་ཡག་བསམ་བློ་བཏང་ཡོད་པ་ཅིག་རེད་མ་གཏོགས་དེའི་བར་དུ་ནམ་ཡང་རྒྱ་ནག་གི་ད་གང་བྱས་ཁྲིམས་མཐུན་གྱི་དེ་ངོས་ལེན་རག་ཡ་དེ་མེད་པ་ད་ག་རེ་ཟེར་དགོས་བརྡ་ལན་གསལ་པོ་བྱེད།

ཚིག་ཡོད་ན་ག་འདྲ་ཡིན་ན། ད་འདི་ག་རེ་སྟོན་གི་ཡོད་ཞུས་པས་ན། གཅིག་རྒྱ་ནག་གི་ངོས་ཕྱོགས་ནས་དངོས་གནས་བྱས་ཀྱི་བོད་ཀྱི་གནད་དོན་ལབ་ན་རེ་བོད་རྒྱའི་དཀའ་རྙོག་དེ་སེལ་དགོས་ན་གྲོས་མོལ་གྱི་ལམ་ནས་སེལ་དགོས་ཅེས་ཁྲིམས་ཀྱི་གཞི་བཟུང་གི་ད་ད་ལྟའི་རྒྱ་ནག་གི་སོ་སོར་ཁེ་ཕན་ཡོད་དུས་རྒྱལ་སྤྱིའི་ཁྲིམས་དེ་བཤད་ཀྱི་ཡོད་དེ་སོ་སོར་ཁེ་ཕན་མེད་དུས་རྒྱལ་སྤྱིའི་ཁྲིམས་དེ་རྡོག་རོལ་བཏང་གི་ཡོད་པ་ད་རྒྱ་ནག་དང་ང་ཚོ་སྐད་ཆ་བཤད་ཀྱི་ཡིན་ན་གྲོས་མོལ་ཅིག་བྱེད་དགོས་ཡོད་ན་གནས་ལུགས་སྒང་དང་རྒྱུ་མཚན་སྒང་ནས་བཤད་དགོས་མ་གཏོགས་འཁྱོག་བཤད་སྒང་ནས་བཤད་ས་ཡོད་མ་རེད་པ་ད་འདི་གཞི་རྩ་བཞག་ཅེས་སྐད་ཆ་བཤད་པ་ཡིན་ན་ད་བཤད་ས་ཡོད་ཀྱོག་གི་ལམ་ཁ་ཅིག་ཡིན་པ་དེ་ད་རྒྱ་ནག་ལ་ཡང་གོ་བརྡ་གསལ་པོ་སྤྲད་དགོས་ཡོད་རེད་ཅེས་ཅིག་ཞུ་འདོད་བྱུང་ད་ཡིན་ནའི་ཕྱོགས་གཅིག་ནས་བལྟས་ཡོང་དུས་ད་ལྟའི་གི་གནས་སྟངས་ཀྱི་འོག་ལ་ཡང་མཁྲེགས་བཟུང་རེད་ད་རྒྱ་ནག་ཁ་ཁ་ཕྱོགས་གང་འདྲ་ཅིག་ལ་འགྲོ་གི་ཡོད་མེད་ད་ང་ཚོས་བཤད་དགོས་མ་རེད་འཛམ་བུ་གླིང་རྒྱལ་ཁབ་ཚང་མ་གིས་མཐོང་བསྡད་ཡོད་རེད་དེ་ཡིན་དུས་ད་ལྟ་བར་དུ་ད་ཅིག་མང་གཙོ་གི་རྒྱལ་ཁབ་ཡིན་ན་རེད་ད Free World ཞུ་གི་རོགས་རང་དབང་ཡོད་ཀྱོག་ལུང་པ་ཚོ་གི་རྒྱ་ནག་ལ་ལྟ་སྟངས་དེ་ག་རེ་ད་དེ་བར་ཚོ་ན་རྒྱ་ནག་དཔལ་འབྱོར་ཡར་རྒྱས་འགྲོ་བའི་མཉམ་དུ་ད་ཅིག་ཆབ་སྲིད་ཀྱི་གུ་ཡངས་ཡོང་ཅེས་རྒྱལ་སྤྱིའི་ཀྱི་སྤྱི་ཚོགས་ནང་ལ་དངོས་གནས་ཅིག་འགན་འཁྱེར་ཡག་གི་རྒྱལ་ཁབ་ཅིག་ཆགས་ཡག་གི་རེ་བ་བརྒྱབ་ཡོད་རེད་དེ་ད་འདས་པའི་ལོ་བཅུ་གྲངས་དེ་ནང་བལྟས་ཡོང་དུས་རྒྱ་ནག་ཁ་ཕྱོགས་ལོག་པ་ཅིག་ལ་འགྲོ་གི་ཡོད་དེ་རྒྱ་ནག་མི་མང་ཁོ་རང་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དེ་གསལ་པོ་རེད་དེ་ག་ནང་བཞིན་ད་ང་ཚོ་ད་ལྟའི་གི་ང་ཚོའི་ངོས་ཕྱོགས་ནས་བོད་དོན་གྱི་ད་སྐོར་ལ་ཡ། བཞུགས་སྒར་དུ་དེ་དངོས་གནས་ཅིག་གོང་ས་མཆོག་གི་དགོངས་གཞི་བཏོན་བཞག་པ་དེ་གས་ལ་ཡ་ད་ད་ལྟའི་འཛམ་བུ་གླིང་དབུ་ཁྲིད་མང་པོ་ཅིག་གིས་དངོས་གནས་འདི་ལ་ཡ་ཡིད་སྨོན་རེ་རྒྱབ་སྐྱོར་བྱེད་ཀྱི་འདུག་བ་ང་ཚོའི་གིས་ད་ལྟ་གིས་བཏོན་བཞག་རྒྱོ་དེ་བོད་པ་ཙམ་མིན་པ་རྒྱ་རིགས་ཙམ་མིན་པ་ད་ལྟ་རྒྱ་ནག་ནང་ལ་ཡ་དཀའ་ངལ་འཕྲད་བསྡད་རྒྱོ་མི་མང་ཚང་མའི་གི་ཆེད་ཐོག་ལ་དངོས་གནས་ཅིག་ཐབས་ལམ་བཟང་ཤོས་ཡིན་པ་དེ་ཙམ་དུ་མ་ཡིན་པ་ད་ཅིག་རྒྱལ་སྤྱིའི་ཐོག་ལ་ད་ད་ཐོག་ལ་དཀའ་ངལ་མང་པོ་ཅིག་འཕྲད་བསྡད་རྒྱོ་དེ་ད་མཁྲེགས་བཟུང་བྱས་དངོས་གནས་ཅིག་འཚེ་བ་གི་ལམ་དེ་བྱས་དེ་ད་ཅིག་ཕུགས་རྒྱང་རིང་མོ་གིས། ག་ཚ། ད། ཅིག། དཀའ་ཉེན་བྲལ་ཡིན་པ་དེ་གསལ་བོ་རེད་ད་ང་ཚོའི་གི་ད་ལྟའི་འཐབ་རྩོད་དེ་གའི་ངོས་ནས་འཆད་ས་ནི་འཛམ་བུ་གླིང་གི་ད་ལྟའི་གི་དཀའ་ཉེན་གི་དེ་ག་ལས་བྲལ་བ་ཡོད་རྒྱོ་ཅིག་ཡིན་པ་ཡིན་དུས་རང་བཞིན་གི་དེ་ལ་ཡ་ད་རྒྱ་ནག་གི་བསམ་ཤེས་བྱེད་དགོས་ཅིག་བྱ་དགོས་རེད་བསམ་གི་འདུག། རེད་ད་ད་ལྟ་ཨ་མེ་རི་ཀ་གྲོས་ཚོགས་གི་ཕྱི་འབྲེལ་ཚོགས་ཆུང་ནང་ནས་གཏན་འབེབས་བྱས་བའི་གྲོས་འཆར་དེ་ད་ལྟ་ཡིན་ན་གྲོས་ཚོགས་ནང་ཨ་པ་བྱས་ནས་གྲོས་ཚོགས་ཁྱོན་ཡོངས་ནས་དེ་གཏན་འབེབས་བྱེད་དགོས་གི་བ་རེད་དེའི་རྗེས་ནས་ཕར་སྲིད་འཛིན་གི་མདུན་ལྕོག་སྒང་ལ་སོང་ཡོད་ས་ཡོད་རྒྱུ་ཡོད།

བོད་ཀྱི་གནད་དོན་སྒང་ལ་ཡིན་དུས་ག་དུས་ན་ད་ཅིག་ཐུན་མོང་གི་ཐོག་ནས་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་གི་ཡོད་པ་དེ་གསལ་བོ་རེད། ད་ལན་གྱི་སྤྱི་མོས་ནས་རྒྱབ་སྐྱོར་ཐོབ་པའི་བར་ད་ང་ཚོའི་བྱུང་སོང་ན་ག་རེ་རེད་ཟེར་ན་དེ་མགྱོགས་པོ་ཐོན་ག་ཚོད་རྒྱབ་སྐྱོར་ཐོབ་པའི་ཆེད་དུ་ད་ཅིག་གང་མགྱོགས་མགྱོགས་ད་དེ་ལ་རྒྱབ་སྐྱོར་བྱེད་མཁན་དེ་ད་སུམ་ཆ་གཉིས་ལོངས་དགོས་ཡོད་དུས་དེ་ལོངས་བྱུང་བ་ཡིན་ན་རང་བཞིན་གྱི་གྲོས་ཚོགས་འོག་མའི་ནང་ནས་ད་གཏན་འབེབས་ཆགས་ལ་ཆགས་འགྲོ་གི་རེད། དེ་ཡིན་དུས་གྲོས་ཚོགས་གོང་མ་ནང་ལ་དེ་བྱས། ད་གྲོས་ཚོགས་གོང་མ་ནང་ལ་ཡིན་པ་ན་ཁ་སང་པ་དེ་སྲིད་སྐྱོང་མཆོག་དང་རི་ཆར་གེར་ཕེབས་པའི་སྐབས་ལ་ཡང་གྲོས་ཚོགས་ད་ལྟ་ཁོང་སེན་ཏྲ་མང་པོ་ཅིག་གིས་དེ་ལ་ཡང་རྒྱབ་སྐྱོར་ཡོད་པའི་གི་རྣམ་པ་སྟོན་སོང། དེ་ག་ནས་བྱས་ད་ལྟའི་ཕྱི་འབྲེལ་ཚོགས་ཆུང་གིས་ད་ལྟ་ཁོ་རང་ཚོ་གིས་ད་ང་རང་རྒྱབ་སྐྱོར་ཡོད་པ་དེ་གསལ་བོ་རེད་འདུག་ད་ལྟ་ཚོགས་གཙོ། དེ་ཡིན་དུས་ད་ང་ཚོ་གྲོས་ཚོགས་འོག་མ་ནས་ཐོན་ཡོང་བ་ཡིན་ན། ད་སྟབས་བདེ་བོ་ཆགས་ཀྱི་རེད་བསམ་གྱི་འདུག་དེ་ཡིན་དུས་ད་ལྟའི་གོ་སྐབས་འདི་བརྒྱུད་ནས་ད་ལྟ་ཀྱི་ལས་རིམ་འདི་གསན་གཟིགས་གནང་མཁན་ལ་ཡང་འབོད་སྐུལ་ག་རེ་ཞུ་འདོད་བྱུང་སོང་ན་ད་ལྟ་བར་དུ་བོད་རིགས་སྤྱི་མཐུན་ཚོགས་པ་རེད་དེ་ནང་བཞིན་སློབ་ཕྲུག་ཚོགས་པ་རེད་ད་སྤྱི་སྒེར་མང་པོ་ཅིག་གིས་རྒྱབ་སྐྱོར་གནང་སོང་ད་ད་དུང་ང་ཚོའི་འདི་སྒང་ལ་ཡང་ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་ཚོ་ལ་ཐུགས་རྗེ་ཆེ་གནང་མེད་མཁན་ཚོ་ལ་ཡང་ད་རྒྱབ་སྐྱོར་གནང་དགོས་འདུག་ལབ་བྱས་ང་རང་ཚོ་ད་དེ་བོད་པ་ཚང་མས་བྱེད་ཐུབ་པའི་ལས་འགན་ཅིག་རེད་བསམ་གྱི་འདུག་ཨ་ནི་གསན་གཟིགས་གནང་མཁན་གྱི་ད་ལྟ་དེ་རྒྱ་གར་ཡིན་ན་རེད་ད་ཨ་རི་ཕྱི་ལོགས་ལ་བསྡད་ཡོད་ན་སོ་སོ་གི་ཨ་རི་ནང་ཡོད་རྒྱུ་གི་ད་ཅིག་ནང་མི་ཡིན་ནའི་རེད་ངོ་ཤེས་པ་ཡིན་ནའི་རེད་དེ་གས་ལ་ད་བོད་དོན་ཐོག་ལ་ཡ་སྐད་འབོད་རྒྱབ་མ་ཐུབ་ནའི་དངུལ་འགྲོ་སོང་བཏང་མ་ཐུབ་ནའི་འདི་སྐར་མ་གཉིས་གསུམ་ཅིག་གི་ལས་ཀ་རེད་དྲ་རྒྱ་སྒང་ཕྱིན་བྱས། གྲ་སྒྲིག་བྱས་ཆོག་ཆོག་རེད། གྲོས་ཚོགས་ཁོ་རང་གི་དྲ་རྒྱའི་ར་བ་སྒང་ལ་ཡོད་རེད། དེ་ག་ནང་བཞིན་འདིའི་སྒང་ལ་ཡ་སོ་སོའི་གྲོས་ཚོགས་འཐུས་མི་ལ་ཡ་ཡི་གེ་བཏང་གི་ཡིན་ན་རེད། ཁ་པར་རྒྱག་གི་ཡིན་ན་རེད་དེ་ལམ་ཁ་དེ་དཔེ་བདེ་བོ་རེད་དེ་བྱེད་བྱེད་བྱས་ཐུབ་པ་ཡིན་ན་ད་དངོས་གནས་ང་ཚོ་ནུས་པ་མཉམ་སྤུངས་ལ་ཡ་དེ་དེ་བྱ་དགོས་རེད་ནུས་པ་མཉམ་སྤུངས་ཙམ་མ་རེད་ང་རང་ཚོའི་བོད་དོན་ཐོག་ལ་ཡ་ཁ་ཚ་དགོས་གཏུགས་ཀྱི་སོ་སོས་ངོ་སྤྲོད་བྱེད་ཐུབ་ཡས་ཀྱི་གོ་སྐབས་ཅིག་རེད། འདི་ཏན་ཏན་གནང་དགོས་དེ་གལ་ཆེན་པོ་རེད་ཅེས་ཅིག་ཞུ་འདོད་བྱུང་སོང། རེད་ད་ལྟ་ཁྱེད་རང་གིས་སྤྱིར་བཏང་གསལ་བོ་གསུངས་སོང་ད་ངས་དྲི་བ་ངའི་དྲི་བ་དེ་ག་རང་དྲི་དགོས་བསམ་སོང་ད་གྲོས་ཚོགས་ཁྱོན་ཡོངས་ནས་དེའི་གཏན་འབེབས་ཤིག་བྱེད་དགོས་དེའི་སྒང་ལ་ཡང་དེ་ལ་ཅིག་ཞུ་གཏུག་གི་ལས་འགུལ་སྤེལ་བ་དང་དེ་འདྲ་བྱས་ནས་ནུས་པ་ཅིག་ཐོན་དགོས་ཡོད་ཀྱི་རེད་ད་རྩ་བའི་ཆ་ནས་ད་ལྟ་ང་ཁྱེད་རང་གིས་གསུངས་སོང་གཅིག་བྱས་ན་དེ།

དེ་ལས་ཡང་སོ་སོའི་ཁ་པར་བཏང་བྱས། སྐད་ཆ་ག་རེ་བཤད་པ་ནི་ཁོང་ཚོས་ཞེ་བོ་ཅིག་རིན་ཐང་བརྩི་གི་རེད། ད་གྲོས་ཚོགས་འོག་མའི་ནང་ལ་སོ་སོའི་གི Congress Member དེ་རེད་བ་ད་དེ་སོ་སོ་གི Zip Code ལབ་དགོས་དེ་བླུགས་པ་ནི་སོ་སོ་འཐུས་མི་སུ་ཡིན་པ་སོ་སོ་ལ་སྟོན་ཡོང་དགོས་ད་དེ་བེད་དེ་ཟ་ཆོག་ཆོག་གཏོང་ཆོག་ཆོག་དེ་རེད། ཨ་ནི་གྲོས་ཚོགས་གོང་གོང་མའི་འཐུས་མི་གཉིས་དེ་ནི་གཉིས་མ་གཏོགས་ཡོད་མ་རེད་དེ་སྟབས་བདེ་བོ་ཞེ་དྲག་རེད་ད་དེ་ལ་བཏང་བས་ན་སོ་སོ་གི་ས་གནས་གི་ད་ཅིག་གི་འོས་མི་གཅིག་གིས་ཁ་པར་གཅིག་བཏང་བྱས་རྒྱབ་སྐྱོར་གཅིག་བསླངས་ན་ཁོ་ཚོའི་རིན་ཐང་ཞེ་བོ་རྩིས་ཀྱི་རེད་ད་ང་ཚོའི་ངོས་ཕྱོགས་འདི་ནས་བྱེད་དགོས་དེ་བྱེད་ཀྱི་རེད་ད་ལྟ་བར་དུ་བོད་རིགས་སྤྱི་མཐུན་ཚོགས་པའི་གི་ངོས་ཕྱོགས་ནས་སོ་སོ་ལས་ཤོག་བེད་སྤྱོད་བཏང་བྱས་ཚོགས་པའི་ངོས་ཕྱོགས་ནས་བཏང་དགོས་རེད་ད། དོ་བདག་སོ་སོ་སོ་ནས་བཏང་དགོས་དེ་གལ་ཆེན་པོ་ཆགས་བསྡད་རེད་ད་དོ་བདག་སོ་སོ་སོ་ཙམ་མིན་པར་ཁ་སང་ངས་བཏང་དེ་ཞུ་ཡ་བྱུང་སོང་ས་གནས་ཁག་ལ་འགྲོ་དུས་ཨ་ནི་སོ་སོ་གིས་ངོ་ཤེས་པ་ཁྱིམ་མཚེས་སློབ་གྲོགས་དེ་གའི་ལས་འདི་བྱེད་ཐུབ་པ་གཅིག་རེད་ད་འདི་དངོས་གནས་གཅིག་ཁྲིམས་འཆར་དེ་ཡིན་པས་ན་ད། ཅིག་གི་རྒྱབ་སྐྱོར་ད་ང་ཚོ་མ་སོང་ན་དེ་བདེན་པའི་ག་ཚོད་རྒྱབ་སྐྱོར་ཐོབ་ཡོང་དུས་ད་དེ་ཡིན་དུས་ཚང་མས་ཀྱི་དེ་མཉམ་ཞུགས་གནང་དགོས་པ་དེ་དངོས་གནས་ད་དེ་ད་བོད་མི་བསམ་ཤེས་ཡོད་མཁན་ཚང་མས་ཀྱི་དེ་བྱས་མ་ཐུབ་བ་ཅི་ཡང་ཡོད་མ་རེད་སྐར་མ་གཉིས་གསུམ་ཅིག་གི་མ་གཏོགས་འགོར་གྱི་མ་རེད་དེ་བྱེད་དགོས་ཀྱི་རེད་ཅེས་ཅེས་ཞུ་འདོད་བྱུང་སོང། སྤྱིར་བཏང་ཡིན་ན་བོད་དོན་སྐོར་ལ་ཁྲིམས་འཆར་ཡོད་རེད་ཁྲིམས་འཆར་གཏན་འབེབས་བྱས་ནས་དེ་འཛིན་སྐྱོང་ངོས་ནས་ལག་བསྟར་བྱེད་ཀྱི་ཡོད་རེད་ད་ད་ལྟ་གི་ཁྲིམས་འཆར་འདི་ལ

ཟླ་བ་དྲུག་དྲུག་མཚམས་ལས་ནི་ལོ་རེ་ལོ་རེ་མཚམས་ལས་ཡར་སྙན་ཐོ་ཕུལ་དགོས་ཡོད་དེ་ཆགས་བསྡད་ད་ག་རེ་ག་རེ་ཕྱག་ལས་གནང་ཡོད་མེད་ད་ད་ལན་གྱི་ཁྲིམས་འཆར་དེ་ནི་ཡིན་པས་ན་ཨ་ནི་གཅིག་ཨ་རི་གི་སྲིད་གཞུང་ཙམ་མིན་པ་ཨ་ནི་གཅིག་བློ་མཐུན་རྒྱལ་ཁབ་ལ་ནི་དེའི་མཉམ་རུབ་ཀྱི་ཐོག་ནས་ཨ་ནི་གཅིག་ཕྱག་ལས་གནང་དགོས་ཀྱི་ཡོད་པ་དེ་དེ་གསལ་པོ་སྟོན་ཡོད་རེད་ཨ་ནི་ད་ལོ་རྒྱུས་ཀྱི་འཁྱོག་བཤད་བྱས་དེ་གི་སྒང་ལས་ཡར་ད་གཅིག་གི་འགན་གཅིག་སྤྲད་བཞག་ཡོད་རེད་དེ་ཡིན་དུས་ད་ཁྲིམས་འཆར་དེ་གི་བརྒྱུད་ནས་དངོས་གནས་གཅིག་མི་སེར་འབྲི་དུས་བར་གྱི་ད།

གོང་ས་མཆོག་ལ་ཡང་འཚམས་འདྲི་ཞུས་ཡོད་རེད་དེ་ནང་བཞིན་གོང་ས་མཆོག་སྔོན་མ་མཇལ་འཕྲད་བྱུང་བ་དང་དེ་གའི་གི་བག་ཆགས་རྐྱེན་གྱིས་ད་ཁོ་རང་ཚོ་དངོས་གནས་ཅིག་བོད་དོན་ཐོག་ལ་ཡང་དམིགས་བསལ་གྱི་སེམས་ཁུར་གནང་གི་ཡོད་པ་དེ་གསལ་བོ་རེད་ད་ད་ལྟའི་ཀྱི་ང་ཚོའི་ཀྱི་ལས་བྱེད་དང་དེ་རྒྱལ་སྤྱིའི་བོད་དོན་གྱི་ལས་འགུལ་ཁང་དང་ང་ཚོའི་བཀའ་ཁྲི་གང་ལ་དངོས་གནས་ཅིག་ཆ་ཤས་ཀྱི་ཐོག་ནས་བྱེད་ཐུབ་པ་ག་རེ་འདུག་ད་དེ་ཅིག་གསལ་ཁ་འདོན་བྱེད་དེ་བྱེད་ད་ད་ལྟ་འདི་ཞུ་དུས་ད་དེ་ལ་ཡོད་པ་དེ་གསལ་བོ་རེད་འདུག་ད་ཡིན་ནའི་ཁོ་རང་ཚོ་ཀྱི་ག་ཚོད་རྒྱབ་སྐྱོར་ཡོད་པ་དེ་གསལ་བོ་རེད་ད་ག་འདྲས་རྒྱབ་སྐྱོར་བྱེད་ཐུབ་ཡོད་བས། ད་ཁོང་ཚོས་ག་དུས་ཡིན་ན་ལབ་ཡོང་བ་ཁྱེད་རང་ཚོ ask ག་རེ་ཡོད་ཟེར་ང་ཚོས་ག་རེ་བྱས་ཡོད་རེད་ཟེར་དེ་ལབ་དུས་ད་ང་ཚོས་གི་བྱས་ཐུབ་བ་དེ་དེ་ཁྲིམས་འཆར་གི་ངོ་བོ་ཐོག་ནས་ད་གསལ་བོ་བཏོན་རེད་ད་དེ་ཙམ་མ་རེད་ཨ་ནི་ཁ་སང་དཔལ་ལྡན་སྲིད་སྐྱོང་མཆོག་ཨོ་ཊ་ཝ་ལ་ཕེབས་དུས་ད་ང་ཚོས་ཉིས་སྟོང་ཉི་ཤུ་གི་ཁྲིམས་འཆར་དེ་གི་ནང་ལ་ཡ་དམིགས་བསལ་གི་གོང་ས་མཆོག་ཡང་སྲིད་ཐོག་ལ་ཡ་ད་ཆབ་སྲིད་གི་ངོས་ཕྱོགས་ནས་ཐེ་ཇུས་བྱས་ཆོག་གི་མེད་ལབ་ཡ་ཆོག་པ་དེ་ད་ཁེ་ན་ཌ་གཞུང་ངོས་ཕྱོགས་ནས་དེ་ག་ནང་བཞིན་གི་ད། ག་ས་ལངས་ཕྱོགས་ཀྱི་སེམས་ཁུར་འདུག་ད་གྲོས་ཚོགས་འཐུས་མི་ངོས་ཕྱོགས་ནས་རྒྱབ་སྐྱོར་ཡོད་པ་གསལ་བོ་རེད་འདུག་ད་འཛིན་སྐྱོང་གི་ངོས་ཕྱོགས་ནས་སྲིད་གཞུང་གི་ངོས་ཕྱོགས་ནས་བྱེད་དགོས་ཨང་དེ་ག་ནས་བྱེད་ད་ལྟ་ཁྲིམས་འཆར་དེའི་སྐོར་ལས་ཁ་སང་དངོས་གནས་བྱས་ན་དེ་ཚེས་བཅུ་དྲུག་ལ་ཐོན་ཡ་རེད་ད་ཡིན་ནའི་ཨ་རིའི་ནང་ལ་འཁྲུག་ཆ་ཐུབ་ཀི་རེད་སྔོན་རྩིས་ཀི་དེ་ཡིན་དུས་དུས་འདྲ་ད་འདི་པ་རག་དེ་གུང་སེང་འཁེལ་ད་ཁ་སང་ད།

དེ་འདྲའི་གི་ཁྲིམས་འཆར་གཏན་འབེབས་བྱས་ནས་འཛིན་སྐྱོང་སྒོ་ནས་ལག་བསྟར་བྱེད་དགོས་ཡ་གི་ཅིག་ཁྲིམས་འདྲ་བོ་ཆགས་པ་ན་ཨ་ནེ་ཅིག་བོད་དོན་སྐོར་ལ་ཅིག་མ་འདྲ་བ་ག་རེ་བྱུང་དགོས་རེད་ད། ད་དེ་རེད་ད་ཁྲིམས་འཆར་དོན་དགོས་དེ་ཐ་མའི་གི་དེ། ད་བོད་དང་རྒྱ་ཁྱིམ་མཚེས་ཆགས་བསྡད་ཡོད་རེད། མ་འོངས་པ་གནས་སྟངས་ག་འདྲའི་ཅིག་ཆགས་ནའི་ཁྱིམ་མཚེས་བྱ་ཡ་ཅིག་རེད་ཁྱིམ་མཚེས་ལ་གདམ་ག་ཡོད་མ་རེད་དཀའ་རྙོག་དེ་ང་རང་ཚོ་བར་མཉམ་དུ་དེ་ཅིག་སེལ་དགོས་ཡ་ཅིག་རེད་ད་ད་ལྟའི་གི་འདི་བརྒྱུད་ནས་གར་ཆང་ལ་རྒྱ་ནག་ལ་གོ་བརྡ་གསལ་པོ་ཅིག་སྤྲད་དགོས་རེད་ད་དངོས་གནས་ཅིག་དཀའ་རྙོག་དེ་སེལ་དགོས་ཡོད་ན་གྲོས་མོལ་གྱི་ལམ་ནས་དེ་བྱེད་དགོས་པ་རྒྱལ་སྤྱི་གྱི་ཁྲིམས་ཀྱི་གཞིར་བཟུང་བྱེད་དགོས་གཞན་དག་པས་དེ་རང་ཤེད་བྱེད་ཡ་ཡོད་མ་རེད་པ་ད་དེ་ཡིན་དུས་དེ་ལ་ཡང་ཏན་ཏན་ད་ལྟའི་ང་རང་ཚོ་སྲིད་བྱུས་ཟིན་བསྡད་རྒྱུ་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་ཡ་ཡིན་པ་དེ་ད་རྒྱབ་སྐྱོར་དེའི་ཐོག་གུད་དུ་ཏན་ཏན་ནུས་པ་ཅིག་ཐོན་གྱི་རེད་བསམ་གྱི་འདུག་དེ་ནུས་པ་ཐོན་དགོས་དེ་རྒྱ་ནག་གི་ད་ལྟ་བོད་ནང་ལ་ཡ་ད་ཅིག་བཙན་འཛུལ་བྱས་བཞག་རྒྱུ་དེ་ལ་ཡ་རྒྱལ་སྤྱིའི་སྤྱི་ཚོགས་སྒང་ནས་ངོས་ལེན་ཐོབ་ཡ་གི་འབད་བརྩོན་བྱས་བསྡད་ཡོད་རེད་པ legitimacy དེ་དེ་རག་གི་ཡོད་མ་རེད་དེ་གསལ་པོ་སྟོན་དགོས་དེ་ད་རྒྱ་ནག་གི་དེ་ལ་གུ་འགྱོག་ཅིག་མ་རྒྱག་ན་ཡག་རེད་བསམ་གྱི་འདུག།

བརྟན་པོ་ཞེ་དྲག་ཡོད་རེད་ཡིན་ཙང་ད་རྒྱ་ནག་གི་ད་བོད་ནང་དམ་དྲག་དེ་གམ་བྱེད་སྒོ་སྐྱེལ་དགོས་རེད་ཡིན་པ་ད་ལྟའི་རྒྱ་ནག་གི་སྲིད་བྱུས་དེ་གི་བོད་པ་དང་རྒྱ་རིགས་བར་ལ་ཅིག་གི་ཡིད་ཆེས་དང་དེ་མེད་པ་བཟོ་མཁན་དེ་རྒྱ་ནག་གཞུང་ཆགས་བསྡད་པ་རེད་ད་དེ་ཡི་རྒྱ་ནག་གི་གསལ་པོ་ཤེས་དགོས་རེད་མ་གཏོགས་དེ་མ་བྱས་པ་ན་ག་ཚོད་དྲག་པོ་བྱས་པ་ནའི་མི་གི་ནང་གི་ཅིག་ཡོད་རེད་པ་ད་དེ་དེ་ནམ་ཡང་བསམ་བློ་གཏོང་སྟངས་དེ་འགྱུར་བ་བཏང་ཐུབ་ཀྱི་མ་རེད་བསམ་གྱི་འདུག་དེ་རྒྱ་ནག་རང་གིས་ད་དེ་འདྲ་སེ་གནས་ཀྱི་རེད་བསམ་གྱི་མི་འདུག་འགྱུར་བ་ཏན་ཏན་འགྲོ་བ་ཁེལ་གྱི་རེད་ད་ལྟ་ཡིན་པས་ན་རྒྱ་ནག་གི་ཕྱིའི་རྒྱལ་ཁབ་ཀྱི་ད་ཅིག་གནོན་ཤུགས་དེ་ཏན་ཏན་ག་ཚད་ནུས་པ་ཐོན་གྱི་འདུག་བ་དེ་ཐོན་བྱས་ད་ལོག་བཤད་བྱེད་དགོས་ཁེལ་གྱི་འདུག་བ་ཨ་ནི་ཕྱི་ལོག་ནས་ད་བོད་ར་སྐོར་ནང་བཞིན་བསྡམས་བཞག་ཡོད་རེད་དེ་ཁོང་ཚོས་ཡིད་ཆེས་སའི་མི་ཁ་ཤས་ཤིག་འཁྲིད་བྱས་ཕྱི་ལོག་ལ་ཡ་ད་ཅིག་ཁྱབ་བསྒྲགས་བྱེད་ཡ་གི་འབད་བརྩོན་བྱེད་ཀྱི་ཡོད་རེད་བོད་ནང་ཅིག་དཀའ་ངལ་མེད་པ་དེ། ཡིན་ནའི་དེ་འཛམ་གླིང་གི་མི་མང་གི་ཡིད་ཆེས་བྱེད་ཀྱི་ཡོད་མ་རེད་ག་ལ་ན། ཕ་གི་བོད་ནང་ལ་དངོས་ཡོད་གནས་སྟངས་དེ་ག་འདྲས་ཡིན་མིན་ཚང་མས་ཤེས་བསྡད་ཡོད་རེད་པ་འོ་དེ་རེད་བསམ་གྱི་འདུག་ཨང། ད་ཅི་ཙི་བཤད་བསམ་དུས་དྲི་བ་ཐ་མ་དེ་ཡིན། ད་ལྟ་གི་བོད་དོན་དཀའ་ངལ་སེལ་ཡ་གི་སྐུལ་འདེད་གྲོས་འཆར་དེ་ད་ཨ་རིའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་ཚོགས་ཆུང་ནས་གཏན་འབེབས་བྱས་ད་གྲོས་ཚོགས་ཀྱི་ནང་ནས་ག་དུས་ཅིག་གཏན་འབེབས་བྱས་ཡ་དང་ག་དུས་ཅིག་འོས་ཤོག་བླུག་ཡ་གི་ཅིག་དུས་ཚོད་འདྲ་བོ་ཞིག་ཧ་གོ་ཡོད་ན་ག་འདྲ་ཡིན་ན་ད། ད་ང་ཚོ་ད་ལྟ་རེས་གཟའ་ཟླ་བ་ཉིན་མོ་དེ་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་རེད་ང་ཚོ་ད་བར་ཞིག་ཚོགས་འདུ་ཚོགས་དགོས་རེད་དེ་ཚོགས་འདུ་ཚོགས་འཆར་གཞི་ཞིག་བྲིས་ཨ་ནི་དེ་ནས་ད་ལྟ་དེ་ཁྲིམས་འཆར་རྒྱབ་སྐྱོར་གནང་མཁན་ད། ཇིམ་མེག་གོ་ཝན་དེ་ག་ནང་བཞིན་ད་ལྟ་དེ་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མེག་ཀོལ་གྱིས་ཨ་ནི་ལས་བྱེད་མཉམ་དུ་བསྡད་བྱས་ད་ག་འདྲ་སེ་མདུན་ལ་གོམ་པ་རྒྱག་པའི་དེ་ང་ཚོ་འཆར་གཞི་སྒྲིག་གི་ཡོད་འདི་དང་མཉམ་དུ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་རེད་ད་བོད་པ་ཚོ་ངོས་ཕྱོགས་ནས་ཨ་ནི་གནང་དགོས་ཡ་ཁ་ཤས་ཅིག་ཡོད་རེད་འདི་ང་ཚོ་སེ་ར་བྱེད་ཀྱི་རེད་ད་ང་ཚོ་རེ་བ་ལ་གང་མགྱོགས་མགྱོགས་བྱེད་ག་ལ་ནི་ད་དུས་ཚོད་ཞེ་དྲག་ཡོད་མ་རེད་ཡ། ཨ་རིའི་ནང་ལ་ཡང་ད་གྲོས་ཚོགས་འོག་མ་དེ་ལོ་གཉིས་གཉིས་མཚམས་ལ་བདམས་ཀྱི་ཡོད་དེ་ད་ང་ཚོས་དུས་ཚོད་ཉུང་ཉུང་ཞེ་པོ་ཅིག་རེད་ད་དེའི་ནང་ལ་དོན་དུ་ཡང་ང་ཚོ་ཏན་ཏན་འབད་བརྩོན་བྱེད་ཀྱི་ཡིན་ད་ང་ཚོའི་རེ་བ་ལ་དེ་ད་ཁ་སང་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་ལ་ཡང་ཁྲིམས་འཆར་དེ་སླེབས་དེ་ལ་བསྐྱར་བཅོས་བྱེད་འགྲོ་གི་རེད་དེ་ཡིན་དུས་ད་མདུན་ལ་སྐྱོད་ཀྱི་ལམ་ཁ་དེ་ད་ང་ཚོ་ནང་ལ་དཀའ་ངལ་གང་ཡང་འཕྲད་ཀྱི་མ་རེད་བསམ་གྱི་འདུག་ད་ཡིན་ནའི་ད་ཨ་རིའི་ནང་ལ་ཡང་ཆབ་སྲིད་ཀྱི་ད་ལྟ་སྡེ་པ་གཉིས་བར་ལ་ཡང་འཁྲུག་པོ་ཞེ་དྲག་རེད་སྔོན་རྩིས་ཀྱི་ཡང་གནས་སྟངས་མང་པོ་ཆགས་བསྡད་ཡོད་རེད་ཡིན་པས་ནས་ད་ང་ཚོས

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་གོ་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས